དང་པོ་དེ་གོང་དུ་སོང་ཟིན་ནས་གཉིས་པ་གི་སྐབས་རེད། གཉིས་པ་དེ་ལ་ཡང། ནི་སྒྲ་བཤད་པ་དང་དང་སྒྲ་བཤད་པ་དང་དེ་སྒྲ་བཤད་པ་དང་སྤྱི་སྒྲ་བཤད་པ་དང་བདག་སྒྲ་བཤད་པ་དང་དགག་སྒྲ་བཤད་པ་དང། ད་ས་བཅད་རྣམ་པ་དྲུག་ཡོད་པ་ལས། ད་ནི་སྒྲ་བཤད་པ་དང་དང་སྒྲ་བཤད་པ་གཉིས་པོ་གོང་དུ་སོང་ནས་གསུམ་པ། དེ་སྒྲ་བཤད་པའི་སྐབས་རེད་དེ་འདུག། གསུམ་པ་དེ་སྒྲ་བཤད་པ་ནི། མིང་གི་ཐོག་མའི་དེ་སྒྲ་ནི་ཐ་སྙད་འདས་མ་ཐག་པ་དང་རྣམ་གྲངས་གཞན་བརྗོད་གཉིས་ལ་འཇུག་གསུངས། ད་མིང་གི་ཐོག་མ་ལ་སྦྱར་བའི་དེ་སྒྲ་དེ་ནི། སྤྱིར་བཏང་འདི་དེ་སྒྲ་འདི་ད་མིང་གི་མཐའ་ལ་སྦྱར་བ་དང་མིང་གི་ཐོག་མ་ལ་སྦྱར་བ་རྣམ་པ་གཉིས་ཡོང་བ་རེད། དེ་ནང་ནས་མིང་གི་མཐའ་ལ་སྦྱར་བའི་དེ་སྒྲ་དེ་ལྷག་བཅས་ཀྱི་དེ་སྒྲ་རེད་འགྲོ་གི་རེད། དེ་ནས་ལྷག་བཅས་ཀྱི་དེ་སྒྲ་དེ་ད་གོང་དུ་ཏེ་དེ་སྟེ་གསུམ་ལྷག་བཅས་ཏེ་ཞེས་པའི་སྐབས་སུ་བཤད་ཟིན་པ་དེ་འདྲ་ཅིག་རེད་པ་དེའི་རྒྱུ་མཚན་གྱིས་འདིའི་སྐབས་འདི་ཡང་བསྐྱར་མ་བཤད་པ་དེ་འདྲ་རེད་དེ་འདུག། དེའི་རྒྱུ་མཚན་གྱིས་ད་མིང་གི་ཐོག་མའི་དེ་སྒྲ་ཟེར་ནས་ད་མིང་གི་ཐོག་མའི་དེ་སྒྲ་དེ་བཤད་ཀྱི་ཡོད་པ་དེ་འདྲ་ཅིག་རེད། དེ་ཡིན་དུས་ད་མིང་གི་ཐོག་མ་ལ་སྦྱར་བའི་དེ་སྒྲ་དེ། དེ་ནས་བརྗོད་བྱའི་དོན། ད་བརྗོད་བྱའི་དོན་དང་རྗོད་བྱེད་ཀྱི་ཚིག་གང་དང་གང་ལ་འཇུག་པ་རེད་ཟེར་ན། ཐ་སྙད་འདས་མ་ཐག་པ་དང་རྣམ་གྲངས་གཞན་བརྗོད་གཉིས་ལ་འཇུག་གསུངས། ད་འདིའི་ཐ་སྙད་ཅེས་པ་འདི་མིང་དང་ཚིག་གི་ཐ་སྙད་ལ་གོ་དགོས་པ། རྗོད་བྱེད་ཀྱི་ཐ་སྙད་ལ་གོ་དགོས་པ་དོན་གྲོས་ཅིག་རེད། དེ་ནས། འདས་མ་ཐག་པ་ཟེར་ཡོང་དུས། དེ་སྒྲ་རང་གི་སྔ་ལོགས་ལ་འདས་མ་ཐག་པའམ་དེ་སྒྲ་རང་གི་སྔ་ལོགས་ལ་སོང་ཟིན་མ་ཐག་པ་ཞེས་པའི་དོན་ལ་གོ་དགོས་པ་དོན་གྲོས་ཅིག་རེད། དེ་འདྲ་རེད་མ་གཏོགས་འདི་འདས་མ་ཐག་པ་ཞེས་པ་དུས་གསུམ་གྱི་ནང་གི་དུས་འདས་མ་ཐག་པ་ལྟ་བུ་དེ་འདྲ་ལ་གོ་རྒྱུ་རེད་མི་འདུག་པ། དེ་སྒྲ་རང་ཉིད་འཇུག་ས་གི་གཞིའམ་དེ་སྒྲ་རང་ཉིད་འཇུག་ཡུལ་དུ་གྱུར་པའི་ད་མིང་ཚིག་གི་ཐ་སྙད་དེ། དེ་སྒྲ་རང་ཉིད་ཀྱི་སྔ་ལོགས་དེ་མ་ཐག་ཏུ་འདས་ཚར་བའམ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ཏུ་སོང་ཚར་བ་ལ་འཇུག་པ་ནོ་དེ་ལྟ་བུ་གཅིག་ཡོད་པ་རེད་ད་དེ་ལ་ཐ་སྙད་འདས་མ་ཐག་པ་ལ་འཇུག་པ་དེ་སྒྲ་ཟེར་བ་རེད། ད་འདི་ད་ཅུང་ཞིབ་ཁ་འདི་འགྲེལ་བ་གི་སྟེང་ནས་ཡོང་གི་འདུག་དེ་ནས་རྣམ་གྲངས་གཞན་བརྗོད་གཉིས་ལ་འཇུག། གསུངས་དུས། དེ་སྒྲ་རང་ཉིད་འཇུག་ས་གི་མིང་ཚིག་གི་ཐ་སྙད་དེ། དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ཏུ་སོང་ཚར་བ་དེ་འདྲ་མ་ཡིན་ན་ཡང། དེ་ནས་ད་སྨྲ་བ་པོ་གང་ཟག་རང་ཉིད་ཀྱིས་དམིགས་གཏད་ས་གི་བརྗོད་དོན་གྱི་རྣམ་གྲངས་གཞན་ཞིག་བརྗོད་པ་ལ་འཇུག་པའོ། དེ་སྒྲ་དེ་ལ་ནི་རྣམ་གྲངས་གཞན་བརྗོད་ལ་འཇུག་པ་དེ་སྒྲ་ཟེར་བ་རེད། དེས་ན་ད་མིང་གི་ཐོག་མ་ལ་ཡོད་པ་དེ་སྒྲ་དེ། དེ་ནི་འདི། འདི། འཇུག་ཚུལ་གྱི་དབང་དུ་བྱས་པ་ཡིན་ན་ཐ་སྙད་འདས་མ་ཐག་པ་ལ་འཇུག་པ་དང། ཐ་སྙད་འདས་མ་ཐག་པ་ལ་འཇུག་པ་མ་ཡིན་པར་རྣམ་གྲངས་གཞན་བརྗོད་ལ་འཇུག་པ་ཞིག་སྟེ་རྣམ་པ་གཉིས་ཡོད་པ་ཡིན་ནོ་གསུངས་པ་རེད་ད་རྣམ་གྲངས་གཞན་བརྗོད་གཉིས་ལ་འཇུག་གསུངས། དཔེར་ན། ཀུ་ཤུ་ཁ་པར་ནི་ཨ་རིས་གསར་གཏོད་བྱས་པ་ཡིན། དེ་བྱེད་ནུས་ཆེ་ཞིང་སྟབས་བདེ་བ་རེད། ཞེས་པའི་ད་དེ་སྒྲ་གི་དཔེར་བརྗོད་ཅིག་འདུག་བ། དེ་ནས་ཡང། ཁྱོད་ཀྱིས་དེ་འདྲ་མ་གསུངས་རོགས། ཞེས་པའི་ཡང་དེ་སྒྲ་གི་དཔེར་བརྗོད་ཅིག་འདུག་བ། ད་འདིའི་དཔེར་བརྗོད་གཉིས་ཀ་གི་ནང་ལ། དེ་ནས་དེ་སྒྲ་རེ་མཐོང་དུ་ཡོད་བ་རེད་ད། དེ་འདྲ་ཞེས་པ་ད། དཔེར་ན་འདྲ་གི། གོང་དུ་ན་ལ་དེ་སྒྲ་དེ་མཐོང་འདུག་བ། འདྲ་ཞེས་པའི་མིང་དེ་གོང་དུ་ན་ལ་དེ་སྒྲ་དེ་མཐོང་འདུག་ཡོད་པ་རེད། དཔེར་བརྗོད་དང་པོ་ན་ནི་བསམ་བློ་བཏང་ན། བྱེད་ནུས་ཞེས་པའི་མིང་དེ་གི་གོང་དུ་ན་ལ་དེ་སྒྲ་དེ་མཐོང་འདུག་ཡོད་པ་རེད། དེ་ནི་འདི་དེ་སྒྲ་གཉིས་ཀ་སྟེ། དེ་ནི་སྤྱིར་བཏང་མིང་གི་ཐོག་མ་ལ་ཡོད་པ་དེ་སྒྲ་གཉིས་རེད་བསྡད་འདུག། འོན་ཀྱང་ད་འདིའི་དེ་སྒྲ་གཉིས་པོ་འདི་ལ་ཁྱད་པར་ཅུང་ཟད་ཅིག་ཡོད་པ་རེད་ག་རེ་རེད་ཟེར་ན། དཔེར་བརྗོད་དང་པོའི་ནང་གི་དེ་སྒྲ་འཇུག་ས་གི། མིང་ཚིག་གི་ཐ་སྙད་དེ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་སོང་འདུག་ཡོད་པ་རེད་ད། ག་འདྲས་སོང་འདུག་ཟེར་ན། དེ་བྱེད་ནུས་ཆེ་ཞིང་སྟབས་བདེ་བ་ཞིག་རེད་ཟེར་འདུག་དེ་ག་རེད་ཟེར་ན་ཀུ་ཤུ་ཁ་པར་ཟེར་ནས་དེ་སྒྲ་དེ་ཀུ་ཤུ་ཁ་པར་ལ་ཡར་བསྙེག་དགོས་ཀྱི་འདུག་བ། དེ་ཡིན་དུས་དེ་སྒྲ་བསྙེག་ས་གི་ཀུ་ཤུ་ཁ་པར་ཞེས་པའི་ཐ་སྙད་དེ་དེ་དག། རང་གི་སྔ་ལོགས་དེ་མ་ཐག་ལ་གསལ་པོར་སོང་བསྡད་པ་འོ་དེ་འདྲ་ཅིག་རེད་དེ་འདྲ་ཡིན་དུས་དེ་ལ་ད་འདི་ལྟ་བུའི་དེ་སྒྲ་དེ་ལ་ཐ་སྙད་འདས་མ་ཐག་པ་ལ་འཇུག་པ་དེ་སྒྲ་ཟེར་གྱི་ཡོད་པ་རེད། དེ་ནས་དཔེར་བརྗོད་གཉིས་པ་གི་འདི་ཁྱོད་ཀྱིས་དེ་འདྲ་མ་གསུངས་རོགས་ཅེས་པའི་ད་དཔེར་བརྗོད་འདིའི་ནང་གི་དེ་སྒྲ་འཇུག་ས་གི་མིང་ཚིག་གི་ཐ་སྙད་ག་རེ་རེད་ཟེར་ན་ད་དེའི་གསུང་རྒྱུ་གི་མིང་ཚིག་གི་ཐ་སྙད་དེ་རེད་བ། གསུང་རྒྱུ་གི་མིང་ཚིག་གི་ཐ་སྙད་དེ་རེད། ཡིན་དུས་དེ་ལ་དེའི་དེ་སྒྲ་འཇུག་ས་གི་གསུང་རྒྱུ་གི་མིང་ཚིག་གི་ཐ་སྙད་དེ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་དཔེར་བརྗོད་ཀྱི་ནང་ལ་ཚིག་ཟིན་གྱི་ཚིག་ཟིན་དུ་དངོས་སུ་ཡོད་བ་མ་རེད། ཡོད་བ་མ་རེད་དེ་འོན་ཀྱང། དེ་ཞེས་བརྗོད་པ་ཙམ་གྱིས་དེ་སྒྲ་རང་ཉིད་སྐབས་ཐོབ། ད་མ་གསུངས་རོགས་ཞེས་དེ་ན་གསུང་མི་ཉན་རྒྱུ་གི་མིང་ཚིག་གི་ཐ་སྙད་ཅིག་འདུག་བ་འོ་དེ་གི་ཐ་སྙད་དེ་ལ་ཡར་འཇུག་གི་ཡོད་པ། ངོ་དེ་འདྲའི་རིགས་བསྡད་འདུག། དེ་བཞིན་དུ་འདིའི་དེ་སྒྲ་དེ། དེ་ནི། གསུང་མི་རུང་རྒྱུ་གི་ད་བརྗོད་བྱའི་དོན་དེ་ལ་ཡར་འཇུག་གི་ཡོད་པ། འོ་དེ་འདྲ་རེད་བསྡད་འདུག་དེ་ཡིན་དུས་དེ་ལ་ད་འདི་ལྟ་བུ་གི་དེ་སྒྲ་གི་རིགས་དེ་ལ། དེ་ནི་རྣམ་གྲངས་གཞན་བརྗོད་ལ་འཇུག་པའི་དེ་སྒྲ་ཟེར་ནས་གོ་བ་བླངས་ན། འགྲིག་བསྡད་པ་འདྲ་བོ་ཅིག་རེད་འདུག་ཟེར་ནས་ཞུ་བ་ཡིན། བཅུ་པ་སྟེ། མིང་གང་གི་ཐོག་མ་རུ་འཇུག་པའི་དེ་སྒྲ་ནི། དཔེར་ན་རྗོད་བྱེད་སྒྲ་ཡི་ཐ་སྙད་ཀྱི་དབང་དུ་བྱས་ན། ཇོ་མོ་གླང་མ་ནི་བོད་དུ་འོ། དེ་འཛམ་གླིང་གི་ཆེས་མཐོ་བའི་རི་བོ་ཡིན་ནོ་ཟེར་འདུག་དེ་ཟེར་ན་ག་རེ་ཟེར་ན། དེ་ག་རེ་ཟེར་ན། ཇོ་མོ་གླང་མ་དེ་ཟེར་དགོས་རེད་བ། དེ་ཡིན་དུས་འདི་དེ་འཛམ་གླིང་གི་ཆེས་མཐོ་བའི་རི་བོ་ཡིན་ནོ་ཞེས་པའི་དེ་སྒྲ་དེ། ཇོ་མོ་གླང་མ་ཞེས་པའི་ཐ་སྙད་དེ་ལ་ཡར་ལ་འཇུག་པའམ་ཐ་སྙད་དེ་ལ་ཡར་ལ་སྙེག་དགོས་ཀྱི་ཡོད་བ་རེད། ཡིན་དུས་དེ་ལ་འདི་དེ་སྒྲ་རང་ཉིད་སྙེག་ས་གི་ཇོ་མོ་གླང་མ་ཞེས་པའི་ཐ་སྙད་དེ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་སོང་གི་ཡོད་པ་འོ་ད་དེ་འདྲ་རེད་དེ་དུས་དེ་ལ་ད་འདི་དང་རིགས་མཚུངས་པ་གི་དཔེར་བརྗོད་ཚང་མ་དེ་འདི་ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་རེད་ཟེར་ནས་གོ་བ་ལེན་དགོས་པ་རེད་འདུག་ཞེས་པའི་དེ་སྒྲ་ལྟ་བུ་རང་གི་སྔ་ལོགས་སུ་སོང་བའི་ཐ་སྙད་འདས་མ་ཐག་པའི་ཇོ་མོ་གླང་མ་ཞེས་པའི་མིང་གི་ཐ་སྙད་དེའི་ཚབ་ཏུ་འཇུག་པ་ལྟ་བུ་དང། དེ་ནས་བརྗོད་བྱ་དོན་གྱི་རྣམ་པའི་དབང་དུ་བྱས་ན། དེ་སུ་ལ་ཡང་མ་སྟོན་ཟེར། དེ་སུ་ལ་ཡང་མ་སྟོན་ཞེས་པའི་དེ་སྒྲ་འདི་ད་སྟོན་མི་ཉན་རྒྱུ་གི་ཅ་ལག་དེ་ལ་འཇུག་པ་དང་ནི་བརྗོད་དོན་གྱི་ཆ་ནས་རྗོད་བྱེད་ཀྱི་ཆ་ནས་བསམ་བློ་བཏང་ན་སྟོན་མི་ཉན་རྒྱུ་གི་དངོས་པོ་དེ་གི་མིང་གི་ཚབ་ཏུ་འཇུག་གི་ཡོད་པ་དེ་འདྲ་ཅིག་རེད་འདུག། རེད་འདུག་སྟེ་འོན་ཀྱང། འདི་ཡི་དེ་སྒྲ་རང་ཉིད་འཇུག་ས་ཀྱི། དེ་ནི་མིང་ཚིག་གི་ཐ་སྙད་དེ། དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་གསལ་བོར་མཐོང་ཡོད་པ་མ་རེད། མཐོང་ཡོད་པ་མ་རེད་དེ་བྱས་ན་ད་འདི་ལྟ་བུ་གི་དེ་སྒྲ་རྣམས་ལ། དེ་ནི་འདི། རྣམ་གྲངས་གཞན་བརྗོད་ལ་འཇུག་པའི་དེ་སྒྲ་ཟེར་ནས་གོ་བ་བླངས་པ་དེ་འདྲ་རེད་འདུག། ཞེས་པའི་དེ་སྒྲ་ལྟ་བུ་རང་སྨྲ་བ་པོའི་དམིགས་གཏད་སའི་བརྗོད་དོན་གྱི་རྣམ་གྲངས་གཞན་གསང་བྱའི་དོན་དེ། བརྗོད་པ་ལྟ་བུ་སྟེ། རྗོད་བྱེད་དང་བརྗོད་དོན་གཉིས་ལ་འཇུག་པའོ། དེ་ཡིན་དུས་དེ་ལ་ད་འདི། ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་འདི་འདྲ་ཅིག་ཡིན་ན། བརྗོད་བྱ་དང་རྗོད་བྱེད་གཉིས་ཀྱི་ནང་ནས་གཙོ་བོ་རྗོད་བྱེད་ཀྱི་ཐ་སྙད་ཀྱི་ཚབ་ཏུ་འཇུག་པའི་ཆ་ནས་ཤེས་ཀྱི་ཡོད་པ། དེ་འདྲ་ཅིག་རེད། རྣམ་གྲངས་གཞན་བརྗོད་ལ་འཇུག་པའི་དེ་སྒྲ་འདི་འདྲ་ཅིག་ཡིན་ན། སྤྱིར་བཏང་འདི་རྗོད་བྱེད་ཀྱི་ཐ་སྙད་ཀྱི་ཚབ་ཏུ་ཡང་འཇུག་འཇུག་གི་ཡོད་པ་རེད་དེ། འོན་ཀྱང་མར་ལ་ཤེས་ཚུལ་གྱི་དབང་དུ་བྱས་ལེ་ཡིན་ན་གཙོ་བོ་བརྗོད་བྱ་དོན་གྱི། འདི་རྣམ་པ་ལ་འཇུག་པའི་ཆ་ནས་ཤེས་ཀྱི་ཡོད་པ། འོ་དེ་འདྲ་རེད་འདུག། དེ་ནས་འདི་ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་འདི། དེ་སྒྲ་འདི་ཡང། བརྗོད་བྱ་དོན་ལ་ཡང་འཇུག་འཇུག་གི་ཡོད་པ་རེད་བ། ད་ལྟ་ཇོ་མོ་གླང་མ་ནི་བོད་དུ་དེ་འཛམ་གླིང་གི་ཆེས་མཐོ་བའི་རི་བོ་ཡིན་ནོ་ཞེས་པའི་དེ་སྒྲ་འདི་བརྗོད་བྱ་དོན། ཇོ་མོ་གླང་མ་ལ་འཇུག་གི་ཡོད་རེད་བ། རེད་དེ་འོན་ཀྱང་ཁོ་རང་ཤེས་ཚུལ་གི་གཞུང་གི་མར་ལ་ཤེས་ཚུལ་གི་དབང་དུ་བྱས་ལེ་ཡིན་ན། ཇོ་མོ་གླང་མ་ཞེས་པའི་མིང་ཚིག་གི་ཐ་སྙད་དེ་གི་ཚབ་བྱས་པའི་སྒོ་ནས་ད། འཇུག་གི་ཡོད་པ་གི་ཆ་དེ་ད་མར་ལ་ཤེས་གི་ཡོད་པ། འོ་ད་དེ་འདྲ་འདྲ་བོ་ཅིག་རེད་འདུག་ཟེར། རྗོད་བྱེད་དང། བརྗོད་བརྗོད་བརྗོད་དོན་གཉིས་ལ་འཇུག་པའོ་ཟེར། དེ་ཡང་སྔ་མ་ནི། ད་སྔ་མ་འདི་ཐ་སྙད་འདས་མ་ཐག་པ་ལ་འཇུག་པ་དེ་སྒྲ་དེ་རེད། སྔ་མ་ནི་དེ་སྒྲ་རང་ཉིད་ཀྱི་ཤུལ་དུ་རྗོད་བྱེད་སྒྲ་ཡི་ཐ་སྙད་འདྲེན་པ་དང། དཔེར་ན་ད་ལྟ། ཇོ་མོ་གླང་མ་འདི་བུག་ཏུ་དེའི་ཟེར་དུས། དེ་སྒྲ་དེ་གི་ཤུལ་དུ་ན་ལ་ག་རེ་མ་ལ་འདྲེན་དགོས་པ་རེད་ཟེར་ན་ཇོ་མོ་གླང་མ་ཞེས་པའི་མིང་ཚིག་གི་ཐ་སྙད་དེ། འདྲེན་པར་བྱེད་དགོས་པ་རེད་དེ་འདི་དེ་དེ་སྒྲ་རང་ཉིད་ཀྱི་ཤུལ་དུ་འདྲེན་རྒྱུ་གི་འདྲེན་པར་བྱ་རྒྱུ་གི་ཇོ་མོ་གླང་མ་ཞེས་པའི་ཐ་སྙད་དེ་དེ་ར་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་གསལ་བོར་མཐོང་བསྡད་པ་འོ་ད་དོན་འདི་ཅི་རེད་ཟེར་རྗོད་བྱེད་སྒྲ་ཡི་ཐ་སྙད་འདྲེན་པ་དང། ཕྱི་མ་ནི། ཕྱི་མ་དཔེར་ན་དེ་སུ་ལ་ཡང་མ་གཏོང་ཞེས་པའི་དེ་སྒྲ་གི་ཤུལ་དུ་ན་ལ་ག་རེ་འདྲེན་དགོས་པ་རེད་ཟེར་ན་གཏོང་མི་ཉན་རྒྱུ་གི་ཅ་ལག་དེ་འདྲེན་དགོས་པ་རེད་ད་དེ་གཏམ་སྨྲ་བ་པོ་དང་ད་ཉན་པ་པོ་འོ་གི་གང་ཟག་གི་སེམས་ངོ་ནས་དེ་སྒྲ་རང་ཉིད་ཀྱི་ཤུལ་དུ་ན་ལ། དེ་ནས་འདི། གཏོང་མི་ཉན་རྒྱུ་གི་ད་དངོས་པོ་དེ་ཚུར་ལ་འདྲེན་དགོས་པ། འོ་ད་དེ་འདྲ་རེད་དེ་འདུག་དེ་ལ། འདི། བརྗོད་དོན་གྱི་རྣམ་པ་འདྲེན་པའི་ཆ་ནས་ལ་བཤད་པ་འོ་ད་དེ་འདྲ་ཡིན། ཕྱི་མ་ནི་དེ་སྒྲ་རང་ཉིད་ཀྱི་ཤུལ་དུ་བརྗོད་དོན་གྱི་རྣམ་པ་ཡོང་བའི་ཆ་ནས་བཞག་པས། མིང་གི་ཐོག་མའི་དེ་སྒྲ་གཉིས་པོ་ནི་གཞི་མཐུན་པར་ཡོད་དུ་རུང་བ་ཡིན། ཇི་ལྟར་འདི། ཐ་སྙད་འདས་མ་ཐག་པ་ལ་འཇུག་པ་དེ་སྒྲ་དང་རྣམ་གྲངས་གཞན་ཅན་དུ་འཇུག་པ་དེ་སྒྲ་གཉིས་པོ་གཞི་མཐུན་ཡོད་ཆོག། དེ་ཡང་གཙོ་བོ་ག་འདྲའི་གཞི་མཐུན་ཡོད་པ་རེད་ཟེར་ན། ཐ་སྙད་འདས་མ་ཐག་པ་ལ་འཇུག་པ་དེ་སྒྲ་ཡིན་ན།

དེ་སྒྲ་གི་འཇུག་ཡུལ་དུ་གྱུར་པའི་ཐ་སྙད་དེ་ཡིན་ན། དེ་ནས་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་ད་གསལ་བོར་ཡོད་གསལ་བོར་སོང་གི་ཡོད་པའི་ངེས་པ་ཡོད་བ་མ་རེད་ད། ངེས་པ་ཡོད་བ་མ་རེད་དཔེར་ན། དེ་སུ་ལ་ཡང་མ་གཏོང་ཨ། དེ་སུ་ལ་ཡང་མ་བཤད་ཨ་ཞེས་བརྗོད་པའི་ཚེ་ན། དེ་སྒྲ་འཇུག་ས་དེ། གཏོང་མི་ཉན་རྒྱུའི་ཅ་ལག་དེ་གི་མིང་དེ་ལ་འཇུག་གི་ཡོད་པ་རེད། བཤད་མི་ཉན་རྒྱུ་གི་ད་སྐད་ཆ་སྐད་ཆ་དེ་གི་ཚབ་ཏུ་འཇུག་གི་ཡོད་པ་རེད་དེ་འོན་ཀྱང། དེ་གི་ད་དེ་སྒྲ་འཇུག་ས་གི་མིང་ཚིག་གི་ཐ་སྙད་དེ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་གསལ་པོར་སོང་ཡོད་བ་མ་རེད་བ་ད་གཏམ་སྨྲ་བ་པོ་དང་ཉན་པ་པོ་གང་ཟག་གི་ཁོ་རང་གི་སེམས་ངོ་ན་ཡོད་པ་འདྲ་བོ་ད་དེ་འདྲ་འདྲ་བོ་ཅིག་རེད་འདི་འདུག། འོ་དེས་བྱས་ན་རྣམ་གྲངས་གཞན་ཅན་ལ་འཇུག་པའི་དེ་སྒྲ་ཡིན་ན། ཐ་སྙད་འདས་མ་ཐག་པར་འཇུག་པའི་དེ་སྒྲ་ཡིན་པས་མ་ཁྱབ་ཟེར་ན་གོ་བ་ལེན་དགོས་པ་འོ་ད་དེ་འདྲ་རེད་འདུག། སྤྱིར་བཏང་ཁོ་གཉིས་པོ་གཞི་མཐུན་ཡོད་ཆོག་པ་འོ་ད་དེ་འདྲ་ཅིག་རེད་འདུག་ཟེར། སློབ་དཔོན་ཐོན་མིས་སུམ་ཅུ་པ་ལས་སྐབས་འདིར་དེ་སྒྲ་འཇུག་པ་དེ་ལ། ཐ་སྙད་ལ་འཇུག་པ་དང་དངོས་པོ་ལ་འཇུག་པ་དང་དུས་ལ་འཇུག་པ་དེ་རྩ་བའི་འཇུག་ཚུལ་གསུམ་གསུངས་ཡོད་པ་རེད་ད། ལུང་སྟོན་པ་རྩ་བ་སུམ་ཅུ་པ་རང་གི་ནང་ལ། ཐ་སྙད་ལ་འཇུག་པའི། དེ་སྒྲ་དང། དངོས་པོ་ལ་འཇུག་པ་དེ་སྒྲ་དང། དུས་ཚོད་ལ་འཇུག་པ་བདེ་དགྲ་སྟེ། རྩ་བའི་འཇུག་པ་གསུམ། དེ་ནས་ཐ་སྙད་ཀྱི། འདིར་ཐ་སྙད་ལ་འཇུག་པ་དེ་ལ་ནང་གསེས་ཀྱི། ཐ་སྙད་འདས་མ་ཐག་པ་ལ་འཇུག་པ་དེ་སྒྲ་དང་ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པ་དེ་སྒྲ་དང། ཐ་སྙད་ལྷག་མ་འདྲེན་པ་ལ་འཇུག་པ་དེ་སྒྲ་སྟེ་གསུམ་ཞིག་ཡོད་པ་རེད། བ་འདི་ཐ་སྙད་ལྷག་མ་འདྲེན་པ་ལ་འཇུག་པ་ཟེར་གྱི་འདི་ལྷག་བཅས་ཀྱི་དེ་སྒྲ་རེད། དེ་ནས་དངོས་པོའི་དབང། འདི་དངོས་པོ་ལ་འཇུག་པའི་དེ་སྒྲ་དེ་ལ་ཟེར་དངོས་པོའི་དབང་དུ་ན་བདེན་པ་ལ་འཇུག་པའི་དེ་སྒྲ་དང་གསང་བ་ལ་འཇུག་པའི་དེ་སྒྲ་དང་ཕ་རོལ་པོ་ལ་འཇུག་པའི་དེ་སྒྲ་དང་བདག་གི་བ་ལ་འཇུག་པའི་དེ་སྒྲ་བཞི་བཤད་ཡོད་པ་རེད། དེ་ནས་དུས་ཀྱི་དབང་དུ་ན་ཟེར་དུས་དུས་ཚོད་ལ་འཇུག་པའི་དེ་སྒྲ་དེ་ལ་དུས་འདས་པ་ལ་འཇུག་པའི་དེ་སྒྲ་དང་དུས་མ་འོངས་པ་ལ་འཇུག་པའི་དེ་སྒྲ་དེ་གཉིས་བཤད་ཡོད་པ་རེད། དེ་འདྲ་ཡིན་དུས་དེ་ལ་བདག་འདི། ལུང་སྟོན་པ་རྩ་བ་སུམ་ཅུ་པ་གི་གཞུང་གི་ནང་ལ། དེ་སྒྲ་གི་འཇུག་པ་དེ་ལ་ད་རྩ་བའི་འཇུག་པ་གསུམ་དང་ཡན་ལག་གི་འཇུག་པ་དགུ་བཤད་ཡོད་པ་འོ་ད་དེ་ལྟ་བུ་ཡིན། ཡན་ལག་གི་འཇུག་པ་དགུ་བཤད་ལ། དེ་ལས། ལྷག་བཅས་ལ་འཇུག་པ་གོང་དུ་ལྷག་བཅས་སྐབས་བཤད་ཟིན་པས་འདིར་སླར་ཡང་མ་སྨོས་སོ་ད་ལེགས་བཤད་ལྗོན་པ་གི་དབང་དུ་བྱས་ན། འདི། ལྷག་བཅས་ལ་འཇུག་པའི་དེ་སྒྲ་དེ་གོང་དུ་སྟེ་ཏེ་དེ་གསུམ་ལྷག་བཅས་དེ་བཤད་པའི་སྐབས་སུ་བཤད་ཟིན་པ་རེད་དེ་འདུག་དེ་ལ་ད་འདིའི་སྐབས་འདི་ཡང་བསྐྱར་བཤད་བྱས་བསྡད་པ་ཡིན་ན་ཁྱེད་ཀྱི་བསྐྱར་ཟློས་འདྲ་བོ་རེད་བ་དེས་ན་འདི་དེ་སྒྲ་འཇུག་པ་དེ་སྒྲ་གི་འཇུག་པ་བཤད་པའི་སྐབས་སུ་ལྷག་བཅས་ལ་འཇུག་པའི་དེ་སྒྲ་དེ་མ་བཤད་པ་རེད། བཤད་ཟིན་པས་འདིར་སླར་ཡང་མ་སྨོས། ལྷག་མའི་འཇུག་པ་བརྒྱད། ད་འཇུག་པ་དགུ་གི་ནང་ནས། ལྷག་བཅས་ལ་འཇུག་པའི་དེ་སྒྲ་དེ་གོང་དུ་བཤད་ཟིན་པའི་དབང་དུ་བཏང་ནས་སྐབས་འདི་ན་མ་བཤད་པ་རེད་བ། ད་ལྷག་མ་དུ་ཡོད་པ་རེད་ཟེར་ན་ལྷག་མ་དེ་སྒྲ་གི་འཇུག་པ་བརྒྱད་ཡོད་པ་རེད། ལྷག་མའི་དེ་སྒྲ་གི་འཇུག་པ་བརྒྱད་པོ་དེ། དེ་ནས་ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་དང་རྣམ་གྲངས་གཞན་བརྗོད་ལ་འཇུག་པའི་དེ་སྒྲ་གཉིས་ཀྱི་ནང་ལ་བསྡུས་ནས་བཤད་བཞག་པ། འོ་ད་དེ་འདྲ་རེད།

འདི་དངོས་པོ་ལ་འཇུག་པའི་དེ་སྒྲ་བཞི་དང་དུས་ལ་འཇུག་པའི་དེ་སྒྲ་གཉིས་དང་དྲུག་འདུག་བ་དེ་དྲུག་པོ་དེ། བརྗོད་བྱ་དང་རྗོད་བྱེད་གཉིས་ཀྱི་ནང་ནས་གཙོ་བོ་བརྗོད་བྱ་དོན་གྱི་རྣམ་པ་ལ་འཇུག་པའི་ཆ་ནས་བཤད་བཞག་པ་འོ་ད་དེ་འདྲ་གཅིག་རེད། ཡིན་དུས་དེ་ལ་ད་དེ་བརྒྱད་པོ་དེ་ཚུར་བསྡུས་བཞག་ན་ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་དང་རྣམ་གྲངས་གཞན་བརྗོད་ལ་འཇུག་པའི་དེ་སྒྲ་གཉིས་ཀྱི་ནང་ལ་བསྡུ་ཆོག་པ་རེད། ཕྱི་མ་དྲུག་ནི་བརྗོད་དོན་གྱི་རྣམ་པ་ལ་འཇུག་པའི་ཆ་ནས་བཤད་པ་ཡིན་པས་སྐབས་འདིར་ཡང། མིང་གི་ཐོག་མའི་དེ་སྒྲ་ནི། ཐ་སྙད་འདས་མ་ཐག་པ་དང་རྣམ་གྲངས་གཞན་བརྗོད་གཉིས་ལ་འཇུག་ཅེས་དང། བརྒྱད་པོ་འདི་གཉིས་སུ་བསྡུས་ནས་བཤད་བཞག་པ་རེད་ཟེར་དང་རྗོད་བྱེད་ཀྱི་ཐ་སྙད་ལ་འཇུག་པའི་དེ་སྒྲ་དང། དེ་ནས་བརྗོད་བྱ་དོན་ལ་འཇུག་པའི་དེ་སྒྲ་ཟེར་ནས་གཉིས་སུ་བསྡུས་ནས་གསུངས་སོ། དེས་ན། དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ཏུ་ཐལ་ཟིན་པའམ་འདས་ཟིན་དུ་ཐ་སྙད་དེའི་ཚབ་ཏུ་འཇུག་པའི་དེ་སྒྲ་དེ་ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་གི་མཚན་ཉིད་ཡིན་ཞེས་བསྟན་དུས་ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་ཡིན་ན་ངེས་པར་དུ་དེ་སྒྲ་རང་ཉིད་བསྙེག་ས་གི་མིང་ཚིག་གི་ཐ་སྙད་དེ་དང་དེའི་ཚིག་སྦྱོར་གྱི་དབང་དུ་བྱས་གླེང་ན་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་པ་ལ་སོང་འདས་པ་དེ་འདྲ་གཅིག་དགོས་པ་རེད་ཟེར་བ་རེད། མཚན་གཞི་ནི་དཔེར་ན་རྩིས་འཕྲུལ་ནི་རིམ་པ་ཧ་ཅང་མཐོ་བའི་འཕྲུལ་ཆས་སོ། དེ་ལས་དོན་སྒྲུབ་པ་ལ་ཤིན་ཏུ་གལ་ཆེའོ་ཟེར་ནས་དེ་ག་རེད་ཟེར་ན་རྩིས་འཕྲུལ་ནི་ཟེར་ནས། དེ་ཞེས་པའི་དེ་སྒྲ་དེ་རྩིས་འཕྲུལ་ཞེས་པའི་ཐ་སྙད་དེ་ལ་ཡར་བསྙེག་དགོས་ཀྱི་འདུག་བ་རྩིས་འཕྲུལ་ཞེས་པའི་ཐ་སྙད་དེ་ལ་ཡར་ལ་འཇུག་དགོས་ཀྱི་འདུག་བ། ཡིན་དུས་དེ་སྒྲ་རང་ཉིད་འཇུག་ས་ཀྱི་རྩིས་འཕྲུལ་རིགས་ཞེས་པའི་ཐ་སྙད་དེ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་པ་ལ་ད་འདིའི་ཚིག་སྦྱོར་གྱི་ནང་ལ་སོང་ཟིན་པ་གསུང་གི་ཡོད་པ། དེ་སྒྲ་ག་རེ་རེད་ཟེར་ན་ད་ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་ཡིན་ཟེར། དེ་ལས་དོན་སྒྲུབ་པ་ལ་ཤིན་ཏུ་གལ་ཆེའོ་ཞེས་པའི་དེ་སྒྲ་དེ་ཚིག་སྦྱོར་གྱི་དབང་དུ་བྱས་ན། རང་གི་སྔ་ལོགས་དེ་མ་ཐག་ཏུ་ཐལ་ཟིན་པའམ་འདས་ཟིན་པའི་རྩིས་འཕྲུལ་ཞེས་པའི་ཐ་སྙད་དེའི་ཚབ་ཏུ་འཇུག་པ་དང། དེ་བཞིན་དཔེར་ན། ལྷའི་དབང་པོ་དེ་ནི། བརྒྱ་བྱིན་ཡིན་ཞིང་དེ་ནི་མིག་སྟོང་ལྡན་པ་དང་ནི་དེ་ནི་མཆོད་སྦྱིན་བརྒྱ་པའང་ཡིན་ཟེར་ད་དཔེར་བརྗོད་འདིའི་ནང་ན་དེ་སྒྲ་གསུམ་འདུག། དེ་གི་ནང་གི་ད་དཔེར་ན་ལྷའི་དབང་པོ་དེས་ནི་ཞེས་པའི་དེ་སྒྲ་འདི་ད་ཐ་སྙད་ག་རེ་ལ་ཡར་ལ་བསྙག་དགོས་པ་རེད་ཟེར་ན་ལྷའི་དབང་པོ་ཞེས་པའི་ཐ་སྙད་འདི་ལ་ཡར་ལ་བསྙག་དགོས་དགོས་རེད་དེ་ཡིན་དུས་དེ་སྒྲ་རང་ཉིད་བསྙག་ས་གི་ཐ་སྙད་དེ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་སོང་བསྡད་པ་དེ་འདྲ་ཅིག་རེད་འདུག་བ།

ཞེས་པའི་དེ་སྒྲ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ཏུ་ཐལ་ཟིན་པའམ་འདས་ཟིན་པའི་ལྷ་ཡི་དབང་པོ་ཞེས་པའི་ཐ་སྙད་འདིའི་ཚབ་ཏུ་འཇུག་པས་སོ། དེ་ནི་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ཏུ་ཐལ་ཟིན་པ་མ་ཡིན་པའི་ཐ་སྙད་གང་ཞིག་གི་ཚབ་ཏུ་འཇུག་པའི་དེ་སྒྲ་དེ་ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པའི་དེ་སྒྲ་གི་མཚན་ཉིད་ཡིན། མཚན་ཉིད་དེ། མཚན་གཞི་ནི་དཔེར་ན། དེ་ཡི་ཚེ་དེ་ཡི་དུས་ན་ཞེས་པའི་དེ་སྒྲ་འདི། ད་དེ་ཡི་ཚེ་དེ་ཡི་དུས་ན་ཞེས་པའི་དེ་སྒྲ་འདི་འཇུག་ས་གི། འདི་ལོ་དང་ཟླ་བ་དང་ཞག་དང། ད་ཆུ་ཚོད། དེ་འདྲ་གི་ཐ་སྙད་ཅིག་ངེས་པར་དུ་ཡོད་ཡོད་པ་རེད་བ། ཡོད་ཡོད་པ་རེད་དེ་འོན་ཀྱང་དེ་གི་ཐ་སྙད་དེ་འདིའི་ཚིག་སྦྱོར་གྱི་དབང་དུ་བྱས་ལེ་ཡིན་ན་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་ཡོད་པ་མ་རེད་ད་སོང་ཡོད་པ་མ་རེད་འོན་ཀྱང་གཏམ་སྨྲ་བ་པོ་གང་ཟག་ཁོ་རང་གི་སེམས་ངོ་ན་དེ་ཡི་ཚེ་དེ་ཡི་དུས་ན་ཞེས་པའི་དེ་སྒྲ་གཉིས་ཀ་བསྙག་ས་གི་དུས་ཚོད་ཀྱི་མིང་གི་སེམས་ངོ་ལ་ཡོད་བསྡད་པ་འོ་ད་དེ་འདྲ་ཞིག་རེད་དཔེར་ན་གཉིས་དང། གསུམ་ལྟ་བུ་བཞི་ལྟ་བུ་ལྔ་ལྟ་བུ་ད་ག་རེ་ཡིན་ན་གཅིག་ཡིན་གྱི་རེད་བ་འོ་དེ་རེད། ཞེས་པའི་དེ་སྒྲ་ལྟ་བུ་དང། དེས་དེ་བརྒྱན་ནོ་ཞེས་པའི་དེ་སྒྲ་ལྟ་བུ། རང་གི་སྔ་ལོགས་དེ་མ་ཐག་ཏུ་ཐལ་ཟིན་པའི་ཐ་སྙད་ལ་འཇུག་པ་མ་ཡིན་ཡང་རང་སྨྲ་བ་པོ་གང་ཟག་གི་དམིགས་དེ་སུ་དོན་གང་དེ་གི་ཐ་སྙད་ཀྱི་ཚབ་ཏུ་འཇུག་པའོ། འོ་ད་འདི་ལྟ་བུ་ལ་ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པའི་དེ་སྒྲ་ཟེར་བ་རེད། མདོར་ན། དེ་སྒྲ་རང་ཉིད། འདིའི། དེ་སྒྲ་རང་ཉིད་འཇུག་ས་གི་ཐ་སྙད་ཀྱི་ཡུལ་ནི་ཡོད་པ་ལ་དེ་གི་མཐའ་མིང་ཚིག་གི་ཐ་སྙད་དེ། ཚིག་སྦྱོར་གྱི་ནང་ལ། དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་སོང་མེད་པ། འོན་ཀྱང་གཏམ་སྨྲ་བ་པོ་གང་ཟག་ཁོ་རང་གི་སེམས་ངོ་ན་ནི། དེ་སྒྲ་རང་ཉིད་འཇུག་ས་གི་ཐ་སྙད་དེ་ཡོད་བསྡད་པ། འོ་ད་དེ་ལྟ་བུ་ཅིག་ལ། དེའི་ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པའི་དེ་སྒྲ་ཟེར་ན་གོ་བ་ལེན་ན་འགྲིག་བསྡད་པ་འདྲ་བོ་ཞིག་རེད་འདུག། ཡང་ན། ཡུལ་ལྗོངས་དེ་ནི་མཛེས་ཤིང་ལྟ་ན་སྡུག་ཆུ་བོ་དེ་ནི་རབ་ཏུ་དྭངས་ཤིང་བསིལ་མཁའ་དབྱིངས་དེ་ནི་ཀུན་ནས་གཡའ་དག་ཅིང་ཉི་འོད་དེ་ནི་གསལ་ཞིང་རབ་ཏུ་འཚེར་ཟེར་ད་འདི། དེའི་ལྷ་ས་གྲོང་ཁྱེར་གྱི་རང་བཞིན་བརྗོད་པའི་དབང་དུ་བྱས་ནས། བརྩམས་པ་དེ་འདྲ་ཞིག་རེད་དེ་ཡིན་དུས་དེར་འདི་ཡུལ་ལྗོངས་དེ་ནི་ཞེས་པའི་དེ་སྒྲ་འདི་དེ་ནས་འདི་ལྷ་ས་གྲོང་ཁྱེར་ལ་འཇུག་པ་ལྷ་ས་གྲོང་ཁྱེར་གྱི་ཡུལ་ལྗོངས་ལ་འཇུག་པ་དེ་འདྲ་ཞིག་རེད་ཡིན་དུས་དེར་དེ་དེ་སྒྲ་འཇུག་ས་གི་ལྷ་ས་གྲོང་ཁྱེར་ཞེས་པའི་ཐ་སྙད་དེ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་སོང་ཡོད་པ་མ་རེད་འོན་ཀྱང་ད་འདི་རྩོམ་པ་པོ་དང་སྨྲ་བ་པོ་རང་གི་སེམས་ངོ་ན་དེ་སྒྲ་འཇུག་ས་གི་དེ་ལྷ་ས་གྲོང་ཁྱེར་ཞེས་པའི་ཐ་སྙད་དེ་ཡོད་བསྡད་པ་དེ་འདྲ་ཞིག་རེད་འདུག་ཆུ་བོ་དེ་ནི། ཞེས་པའི་དེ་སྒྲ་འདི་ད་འདི་སྐྱིད་ཆུ་གཙང་པོ་ལ་འཇུག་པ་རེད། འོན་ཀྱང་འདི་དེ་སྒྲ་འཇུག་ས་གི་ཐ་སྙད་སྐྱིད་ཆུ་སྐྱིད་ཆུ་གཙང་པོ་ཞེས་པའི་ཐ་སྙད་དེ་ཚིག་ཟིན་ལ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་ཡོད་བ་མ་རེད་དེ་འོན་ཀྱང་ད་རྩོམ་པ་པོ་གི་སེམས་ངོ་ན་དེ་ཡོད་རེད་ད། དེ་ནས་མཁའ་དབྱིངས་དེ་ནི་ཞེས་པའི་དེ་སྒྲ་འདི་ལྷ་ས་གྲོང་ཁྱེར་གི་ད་ནམ་མཁའ་ལ་གོ་དགོས་པ་དེ་འདྲ་རེད་འདུག་བ་དེ་ཡིན་དུས་དེ་སྒྲ་འཇུག་ས་གི་འདི་ལྷ་ས་གྲོང་ཁྱེར་གི་ནམ་མཁའ་དེ་ཚིག་ཟིན་ལ་དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་ཟིན་པ་ཡོད་བ་མ་རེད་དེ་འོན་ཀྱང་ད་ཡང་འཇུག་གི་ཡོད་པ་རེད་ད། ཉི་འོད་དེ་ནི་ཞེས་པའི་དེ་སྒྲ་འདི་ལྷ་ས་གྲོང་ཁྱེར་གྱི་ད། འདི་ཡང་མཁའ་དབྱིངས་ཀྱི་ཉི་འོད་ལ་འཇུག་པ། དེ་འདྲ་རེད་འདུག་དེ་ཡིན་དུས་དེ་ལ་ད་དེ་དེ་སྒྲ་འཇུག་ས་གི་མིང་ཚིག་གི་ཐ་སྙད་ཚང་མ་དེ་སྒྲ་རང་གི་སྔ་ལོགས་ལ་གསལ་པོར་ཡོད་བ་མ་རེད་མ་རེད་དོ་འོང་རྒྱ་དང། དེ་སྨྲ་བ་པོ་གང་ཟག་གི་སེམས་ངོ་ན། ཉི་འོད་དེ་ནི་ཟེར་དེ་ནི་ཞེས་སྨོས་པ་ཙམ་གྱིས་དེ་ནས་ལྷ་ས་གྲོང་ཁྱེར་གྱི་ད་མཁའ་དབྱིངས་ཀྱི་དེ་ཉི་མའི་འོད་ཟེར་ལ་འོད་ཟེར་འོད་ཟེར་གྱི་ཐ་སྙད་དེ་རུ་འཇུག་གི་ཡོད་པ་འོ་ད་དེ་འདྲ་རེད་བསྡད་འདུག་དེ་ཡིན་དུས་དེ་ལ་ད་འདི་ལྟ་བུའི་དེ་སྒྲ་ལ་ཆ་བཞག་ལེ་ཡིན་ན་དེ་སྒྲ་རང་ཉིད་འཇུག་ས་གྱི་ཐ་སྙད་དེ་མིང་ཚིག་གི་ཐ་སྙད་དེ། དེ་སྒྲ་རང་གི་སྔ་ལོགས་དེ་མ་ཐག་ལ་གསལ་པོར་མེད་བསྡད་པ་ལ། དེ་ནས་སྨྲ་བ་པོ་གང་ཟག་གི་སེམས་ངོ་ན་གསལ་པོར་ཡོད་བསྡད་པ། དེ་ནས་དེ་སྒྲ་དེ་ཉིད། རྩོམ་པ་པོ་གི་སེམས་ངོ་ན་ཡོད་བསྡད་པ་གི་མིང་ཚིག་གི་ཐ་སྙད་དེ་གི་ཚབ་བྱེད་པའི་སྒོ་ནས་ཡང་ད་འཇུག་གི་ཡོད་པ། དེ་ལྟ་བུ་རེད། དེ་ལྟ་བུ་ལ་ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པའི་དེ་སྒྲ། ཞེས་པའི་དེ་སྒྲ་རྣམས་ལྟ་བུ་རང་སྨྲ་བ་པོ་གང་ཟག་གི་མིག་དཔེ་སུ་དང་ལྷ་ས་དང་སྐྱིད་ཆུ་གཙང་པོ་ལྷ་སའི་མཁའ་དབྱིངས་དང་ལྷ་སའི་ཉི་འོད་རྣམས་ཀྱི་ཐ་སྙད་ཀྱི་ཚབ་ཏུ་འཇུག་པའོ། ད་འདི་ག་འདྲ་རེད་ཟེར་ན་དཔེར་ན་འདི་ན་ཡུལ་ལྗོངས་དེ་ནི་མཛེས་ཤིང་ལྟ་ན་སྡུག་ཟེར་དུས་ཡུལ་ལྗོངས་ཟེར་གྱི་རེད་མ་གཏོགས་མ་གཏོགས་དོན་ངོ་མ་གོ་བ་ག་རེ་རེད་ཟེར་ན་ལྷ་ས་གྲོང་ཁྱེར་གྱི་ཡུལ་ལྗོངས་དེ་ནི།

ཐ་སྙད་ཐ་སྙད་པའི་རྣམ་གྲངས་གཞན་ལ་འཇུག་པས་ན་ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པ་ཞེས་བརྗོད་པ་ཨེ་ཡིན་ན་ད་དེ་ལ་ཅུང་ཟད་དཔྱད་ཀྱི་འདུག། ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པའི་དེ་སྒྲ་ད་འདི་ལ་རྣམ་གྲངས་གཞན་ལས་རྣམ་གྲངས་གཞན་འཇུག་གི་དེ་སྒྲ་ཟེར་གྱི་འདུག་བ་དེ་རྣམ་གྲངས་གཞན་འཇུག་ཟེར་རྒྱུ་དེ་ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པའི་དེ་སྒྲ་ཡིན་པའི་ཆ་ནས་རྣམ་གྲངས་གཞན་འཇུག་གི་དེ་སྒྲ་ཟེར་བ་ཨེ་ཡིན་ན་དཔྱད་པར་མཛོད།

དེ་སྒྲ་གི་འཇུག་པ་དགུ་གི་ནང་གི། དེ། ལྷག་བཅས་ལ་འཇུག་པའི་དེ་སྒྲ་འདི་གིས་ཐ་སྙད་ལྷག་མ་དེ་ཡར་ལ་འདྲེན་པར་བྱེད་པ་ཙམ་རེད་མ་གཏོགས། དེ་སྒྲ་ཁོ་རང་གིས། མིང་ཚིག་གི་ཐ་སྙད་གང་ཡང་རུང་བ་ཞིག་གི་ཚབ་བྱེད་ཀྱི་ཡོད་བ་མ་རེད། དེ་བཞིན་དུ་དེ་སྒྲ་རང་ཉིད་ཀྱི་ཤུལ་དེ་ནང་ལ་ཚུར་མིང་ཚིག་གི་ཐ་སྙད་གང་ཡང་རུང་བ་ཞིག། འདྲེན་དགོས་པ་དེ་འདྲ་ཡང་མ་རེད། ག་འདྲས་མ་རེད་ཟེར་ན་དཔེར་ན། གདན་ལ་བསྡད་དེ་དཔེ་ཆ་ལྟ་ཟེར་དུས་གདན་ལ་བསྡད་དེ་དེ་ག་རེ་རེད་ཟེར་དུས་དེ་ལ། དེ་ནས་དེ་དེ་སྒྲ་གི་ཤུལ་དུ་ན་ལ་བརྗོད་བྱ་དང་རྗོད་བྱེད་ཀྱི་ཚིག་ལེན་ཡོང་རྒྱུ་མེད་པ། དེ་འདྲ་རེད་འདུག་བ། དེའི་ཚེ་ན་ཐ་སྙད་ལ། དེ་ལྷག་བཅས་ལ་འཇུག་པའི་དེ་སྒྲ་འདི་འདྲ་ཅིག་ཡིན་ན། ཐ་སྙད་ལྷག་མ་འདྲེན་བྱེད་དུ་འཇུག་པ་ཙམ་ཡིན་མ་གཏོགས་ཐ་སྙད་ཀྱི་ཚབ་བྱེད་པའི་སྒོ་ནས་མི་འཇུག་པ་འོ་དེ་ལྟ་བུ་ཡིན། ད་དེ་སྒྲ་གི་འཇུག་པ་དགུ་གི་ནང་གི་དེ་ལྷག་བཅས་ཀྱི་དེ་སྒྲ་མ་གཏོགས་པ་གི་དེ་སྒྲ་ལྷག་མ་བརྒྱད་པོ་དེ་འདྲ་ཅིག་ཡིན་ན། དེ་སྒྲ་ལྷག་མ་བརྒྱད་པོ་དེ་འདྲ་ཅིག་ཡིན་ན། དེ་ནི་དེ་སྒྲ་དེ་ཉིད་ཀྱིས་མིང་ཚིག་གི་ཐ་སྙད་གང་ཡང་རུང་བ་ཞིག་གི་ཚབ་བྱེད་ཀྱི་ཡོད་པ་དང་དེ་སྒྲ་རང་ཉིད་ཀྱི་ཤུལ་དུ་ན་ལ་ཚུར་མིང་ཚིག་གི་ཐ་སྙད་དང་ཡང་ན་བརྗོད་བྱའི་དོན་ཞིག་འདྲེན་ཡོང་རྒྱུ་ཡོད་བསྡད་པ་འོ་ད་དེ་འདྲ་རེད། དེ་འདྲ་རེད་ད་ལྟ་གོང་དུ་དཔེར་ན། ཇོ་མོ་གླང་མ་ནི་བོད་དུ་ཡོད། དེ་འཛམ་གླིང་གི་ཆེས་མཐོ་བའི་རི་བོ་ཡིན་ནོ་ཟེར་འདུག་དེ་ག་རེ་རྫས་ལ་ཡིན་ན་ཇོ་མོ་གླང་མ་དེ་ཟེར་ནས། དེ་ཞེས་པའི་ཐ་སྙད་དེ་གི་མལ་དུ་ན་ལ་དེ་གི་ཤུལ་དུ་ན་ལ། ཇོ་མོ་གླང་མ་ཞེས་པའི་ཐ་སྙད་ད་མ་ལ་འདྲེན་ཆོག་པ་འདྲེན་དགོས་པ། མ་ད་དེ་འདྲ་ཅིག་རེད་འདུག་བ། འོ་དེས་ན་དེ་གི་ཁྱད་པར་ཡོད་བསྡད་པ་དེ་འདྲ་ཅིག་རེད། འདི་ལྟར་བྱས་ཚེ། མུ་ཏིག་ཕྲེང་མཛེས་ལས་ཞེས་ད་སི་ཏུ་པཎ་ཆེན་གྱི་འདི་ལུང་སྟོན་པ་རྩ་བ་སུམ་ཅུ་པ་གི་འགྲེལ་པ་འགྲེལ་ཆེན་མུ་ཏིག་ཕྲེང་མཛེས་ཀྱི་ནང་ལ། མི་རྟག་ཁྲིམས་འཛིན་ལས། ཐ་སྙད་ལ་འཇུག་པ་གསུམ་གྱིས་དེ་སྒྲའི་འཇུག་པ་དགུ་པོ་ལ་ཁྱབ་པར་གསུངས་ཡོད་པ་རེད་ད། རྩ་བ་སུམ་ཅུ་པའི་སྐབས་ན་དེ་སྒྲ་ལ་འཇུག་པ། ནང་གསེས་ཀྱི་དབྱེ་བ་དགུར་ཕྱེ་ནས་བཤད་བཤད་པ་རེད་དེ་ལྟ་སྟེ། ནང་གསེས་ཀྱི་རྣམ་གྲངས་ཀྱི་དབྱེ་བ། ཞིབ་མོ་ལ་འབྱེད་རྒྱུ་བྱས་པ་དེ་འདྲ་ཅིག་རེད། ཚུར་བསྡུ་བྱས་ན། དེ་ནས་འདི། ཐ་སྙད་འདས་མ་ཐག་པ་ལ་འཇུག་པའི་དེ་སྒྲ་དང། ཐ་སྙད་ཀྱི་རྣམ་གྲངས་གཞན་ལ་འཇུག་པའི་དེ་སྒྲ་དང་ཐ་སྙད་ལྷག་མ་ལ་འཇུག་པའི་དེ་སྒྲ་གསུམ་གྱི་ནང་ལ། དེ་སྒྲ་དགུ་པོ་དེ། དེ་སྒྲ་གི་འཇུག་པ་དགུ་པོ་དེ་ཚུར་བསྡུས་བསྡད་པ་དེ་ལྟ་བུ་ཞིག་ཡིན་གསུངས་ཡོད་པ་རེད་ད་དེ་འགྲིག་གི་ཡོད་པ་རེད།

འོ་དེ་འདྲ་རེད་འདུག་ག་བསྟན་དོན་འདི་དེ་སྒྲ་གི་འཇུག་པ་དགུར་བཤད་པ་འདི། ཕན་ཚུན་གཅིག་ཡིན་ན་གཅིག་ཡིན་མི་རུང་བ་ལྟ་བུ་གི་ད་མ་ལ་དབྱེ་བ་ཕྱེ་ནས་བཤད་བཞག་པ་དེ་འདྲ་རེད་མི་འདུག་ག། ཅིག་ཤོས་ཡིན་ན་ཅིག་ཤོས་ཡང་ཡིན་རུང་བ་གང་ཞིག་ལ་འོན་ཀྱང་ཁོ་ད་འདི་བརྗོད་བྱ་དང་རྗོད་བྱེད་ལ་འཇུག་ཚུལ་གྱི་ད་ལྡོག་པ་ནས་རྣམ་པ་དགུ་རུ་དབྱེ་ནས་བཤད་བཞག་པ་ད་དེ་འདྲ་ཡིན་ཟེར་དགོས་པ་རེད་འདུག། དེ་ནི་དུས་ལས་གཞན་པའི་དངོས་པོ་ལ་འཇུག་པའི་དེ་སྒྲ་དེ་དངོས་པོ་ལ་འཇུག་པའི་དེ་སྒྲ་གི་མཚན་ཉིད་ཡིན་ཟེར་དཱ། ཇི་ལྟར་ང་ཚོས་འདི་དེ་སྒྲའི་བརྗོད་བྱ་གི་དོན་དེ་ལ། དུས་ཚོད་ཡིན་པ་གཅིག་དང་དུས་ཚོད་མ་ཡིན་པ་གཉིས་ཡོད་རེད་བ། དེའི་ནང་ནས་དུས་ཚོད་ལ་འཇུག་པ་དེ་དག་དེ། འདི་ན་འདས་དུས་ལ་འཇུག་པའི་དེ་སྒྲ་དང་མ་འོངས་པ་ལ་འཇུག་པའི་དེ་སྒྲ་ཟེར་ནས་ད་ལོགས་སུ། གཉིས་ཕྱེ་ནས་བཤད་འགྲོ་གི་རེད། ད་དུས་ཚོད་མ་ཡིན་པ་གི་བརྗོད་བྱའི་དོན་གྱི་དངོས་པོ་གང་དང་གང་ལ་འཇུག་གི་ཡོད་ན་དེ་གི་དེ་སྒྲ་ཚང་མ་དེ་དངོས་པོ་ལ་འཇུག་པའི་དེ་སྒྲ་ཟེར་གི་ཡོད་པ་རེད་དེ་དུས་འདི་སྐབས་ཀྱི་དངོས་པོ་ཞེས་པ། དོན་བྱེད་ནུས་པ་དངོས་པོའི་མཚན་ཉིད་ཟེར་བ་དེ་འདྲ་ལ་གོ་དགོས་གི་མ་རེད་ད་འདི་བརྗོད་བྱའི་དོན་བརྗོད་བྱའི་དོན་ལ་གོ་ན་འགྲིག་བསྡད་པ་རེད་དུས་ཚོད་མ་ཡིན་པ་གི་བརྗོད་བྱའི་དོན་དེ་ལ་སྐབས་འདི་ནས་དངོས་པོ་ཟེར་གི་ཡོད་པ་རེད། དངོས་པོ་ལ་འཇུག་པའི་དེ་སྒྲའི་མཚན་ཉིད་དཔེར་ན། ཚོད་མ་དེ་ནི་བྲོ་བ་ཧ་ཅང་ཞིམ་པ་ཞིག་གོ་ཞེས་པའི་དེ་སྒྲ་དེ་སྨྲ་བ་པོའི་མིག་དཔེ་སུ་ཚོད་མའི་དངོས་པོ་དངོས་མ་ག་རེ་ཅིག་ཞིམ་པོ་ཅིག་ག་རེ་བཟོས་ཡོད་ན་དཔེར་ན་ད་ཅིག་སྲིན་གྱོ་མ་ཐུག་ཟེར་དགོས་ལོ་རེད་དམ་མ་ལ་དུ་བྷུ་འདྲ་བ་ཚོད་མ་ག་འདྲའི་ཞིམ་པོ་ག་འདྲའི་འདྲ་བོ་ཅིག་བཟོས་ཡོད་ན་དེའི་གི་ཚོད་མ་དེའི་གི་མིང་གི་ཐ་སྙད་དེ་གི་ཚབ་བྱས་ནས་དེ་སྒྲ་འདི་འཇོག་གི་ཡོད་པ་རེད་དམ། དེ་ཡིན་དུས་དེ་ལ་འདིའི་མིག་དཔེ་སུ་ཚོད་མའི་དངོས་པོ་སྟོན་བྱེད་དུ་འཇུག་པའོ། ད་དེ་ལྟ་བུ་ལ་འདི། འདི་ཚོད་མ་འདི། དེ་སྒྲ་འཇུག་ས་དེ་ད་ཚོད་མ་གཅིག་ལ་འཇུག་གི་འདུག་བ་དང་བཟའ་བར་ཟ་རྒྱུ་གི་ཚོད་མ་གཅིག་ལ་འཇུག་གི་འདུག་དེ་འདུག་བཟའ་བར་ཟ་རྒྱུ་གི་ཚོད་མ་དེ། ཁོ་དུས་ཚོད་མ་རེད་བ་དང་དུས་ཚོད་མ་ཡིན་པ་གི་རྒྱུ་གཟུགས་སྟོན་གྱི་འདུག་བ། དེ་ཟེར་ན་དེ་ལ་ད་དངོས་པོ་ལ་འཇུག་པའི་དེ་སྒྲ་ཟེར་བ་རེད། དབྱེ་ན་བདེན་པའི་དངོས་པོ་ལ་འཇུག་པའི་དེ་སྒྲ་དང་གསང་བའི་དངོས་པོ་ལ་འཇུག་པའི་དེ་སྒྲ་དང་བདག་གི་བའི་དངོས་པོ་བདག་གི་བ་ཟེར་ན་ད་ང་རང་ཉིད་ཀྱི་ཡིན་པའི་དངོས་པོ་ཞིག་པོ་སྟོན་བྱེད། འཇུག་པ་དང་ཕ་རོལ་པོའི་དངོས་པོ་ཟེར་ན་གང་ཟག་ཕ་རོལ་པོ་པོ་གི་ཡིན་པར་གྱུར་པའི་དངོས་པོ་ཞིག་དེ་འདྲ་ལ་གོ་དགོས་འདུག་དང་ཕ་རོལ་པོའི་དངོས་པོ་ལ་འཇུག་པ་སྟེ་བཞིའོ། ཟེར། དཔེར་ན། བདག་མེད་པ་ནི་དེ་བཞིན་ཉིད་ཡིན་ཞེས་པའི་དེ་སྒྲ་འདི་དང། སྟོང་པ་ནི་དེ་ཁོ་ན་ཉིད་དོ་ཞེས་པའི་དེ་སྒྲ་འདི་གི། བདག་མེད་པ་དང་སྟོང་པ་དེ་བདེན་དོན་མཐར་ཐུག་ཏུ་སྟོན་གྱི་ཡོད་པ་རེད་ད། དེ་བཞིན་ཉིད་ཅེས་པའི་དེ་སྒྲ་དང་དེ་ཁོ་ན་ཉིད་ཅེས་པའི་དེ་སྒྲ་འདི་ལ་དེ་ནི། བདག་མེད་པ་དང་ལྟུང་བ་དེ། བདེན་པའི་དོན་མཐར་ཐུག་ཡིན་པར་སྟོན་པའི་ད་ཚིག་གི་ནུས་པ་ཡོད་བསྡད་པ་དེ་འདྲ་རེད་འདུག་དེས་ན་ད་འདི་ལྟ་བུ་ལ། བདེན་པ་ལ་འཇུག་པའི་དེ་སྒྲ་ཟེར་བ་རེད། དེ་ཡིན་ལུགས་པས་ན་མེ་ཚ་བའི་རང་བཞིན་དུ་ཤེས་པ་ནི་དེ་དེ་བཞིན་ནོ་ཞེས་པའི་དེ་སྒྲ་འདི་ཡང་གང་ཤེས་པའི་དོན་དེ་ཉིད་བདེན་པའི་དོན་ཡིན་པར་སྟོན་གྱི་འདུག་བ། དེ་དེ་བཞིན་ནོ་ཞེས་འདི་ན་དེ་སྒྲ་ཉིས་བརྩེགས་བྱས་ནས་ཐོན་ཡོང་དུས་དེ་ལ་དེ་ནི་འདིའི་བདེན་པའི་དོན་ཞིག་ད་སྟོན་པའི་ཚུལ་ནི་དམིགས་བསལ་བ་ཡོད་བསྡད་པ་དེ་འདྲ་རེད་ཀྱི་འདུག་དེའི་ཚེ་ན་ད་འདི་ལྟ་བུའི་དེ་སྒྲ་ལ་འདིའི་བདེན་པ་ལ་འཇུག་པའི་དེ་སྒྲ་ཟེར་བ་རེད། དཔེར་ན་སངས་རྒྱས་ཀྱི་མཚན་ལ་ཡང་དེ་བཞིན་གཤེགས་པ་ཟེར་གྱི་འདུག་བ། དེ་བཞིན་གཤེགས་པ་ཞེས་པའི་དེ་དེ་སྒྲ་དེ་ལ་ཚིག་གི་ནུས་པ་ག་རེ་ཡོད་པ་རེད་ཟེར་ན་ད་བདེན་པའི་ལམ་ནས་གཤེགས་པ་ཞེས་པའི་དེ་བརྗོད་བྱ་སྟོན་ཐུབ་པའི་ནུས་པ་ཡོད་བསྡད་པ། དེ་འདྲ་རེད་དེ་ཟེར་ན་ད་དེ་ལྟ་བུའི་དེ་སྒྲ་ལ་ཡང་བདེན་པ་ལ་འཇུག་པའི་དེ་སྒྲ་ཞེས་ངོས་བཟུང་ན་ད་འགྲིག་བསྡད་པ་དེ་འདྲ་རེད་འདུག། དེ་ནི་དེ་སུ་ལའང་མ་བཤད་དེ་སུ་ལའང་མ་སྟོན་ཅེས་པའི་དེ་སྒྲ་འདི་དང་འདི། གསང་བ་ལ་འཇུག་པའི་དེ་སྒྲ་རེད་འདུག་ཅེས་པའི་དེ་སྒྲ་ལྟ་བུ་གསང་བྱའི་དོན་ལ་འཇུག་པ་དང། བདག་གི་དཔེ་ཆ་དེ་ནི་ལོ་རྒྱུས་སོ་ཞེས་པའི་དེ་སྒྲ་འདི་ད་བདག་རང་ཉིད་ཀྱི་ཡིན་པར་གྱུར་པའི་དེའི་དངོས་པོ་ཞིག་ལ་འཇུག་གི་འདུག་བ་དེའི་ཚེ་ན། བདག་གི་བའི་དངོས་པོ་སྟོན་པའི་དེ་སྒྲ་ཟེར་བ་རེད། ཁྱོད་ཀྱི་ལང་ཚོ་དེ་ནི་ཧ་ཅང་མཛེས་ཞེས་པའི་དེ་སྒྲ་འདི། ད་འདི་ཕ་རོལ་པོ་གང་ཟག་ཕ་རོལ་པོ་ཞིག་གི། འདི་ད་དངོས་པོ་ལ་འཇུག་པ་རེད་ད། དེ་ཟེར་ན། འདི་ཕ་རོལ་པོའི་དངོས་པོ་ལ་འཇུག་པའི་དེ་སྒྲ་ཟེར་བ་རེད། དེ་ནས་དུས་ཙམ་ལ་འཇུག་པའི་དེ་སྒྲ་དེ་དུས་ལ་འཇུག་པའི་དེ་སྒྲ་གི་མཚན་ཉིད་ཡིན་ཟེར། ད་འདི་རྒྱུ་བཟོ་སྟོང་དེ་ད་དུས་ཚོད་ཡིན་པ་ཅིག་ལ་འཇུག་པའི་དེ་སྒྲ་དེ་ཟེར་བ་རེད་དུས་ལ་འཇུག་པའི་དེ་སྒྲ་གི་མཚན་ཉིད་ཡིན་ཟེར། དཔེར་ན།

ཡང་དུས་ཚོད་ཀྱིས་བསྡུས་པ་དེ་འདྲ་དུས་རེ་བ་དང་ལོ་འདི་དུས་ཚོད་ཀྱི་རེད་དེ་ཟེར་ན་འདི་ལྟ་བུའི་དེ་སྒྲ་ལ་ད་དུས་ལ་འཇུག་པའི་དེ་སྒྲ་ཟེར་བ་རེད། དེ་ནི་ལོ་འདི་ལ། ལོ་དེ་ལ། ཟླ་བ་དེ་ལ། ཞག་དེ་ལ། དུས་ཚོད་དེ་ལ། སྐར་མ་དེ་ལ། སྐར་ཆ་དེ་ལ་ཞེས། ད་འདིའི་དུས་ཚོད་ལ་དེ་སྒྲ་འཇོག་ཆོག་པ་ཨོ་ད་དེ་འདྲ་ཅིག་ཡིན། དེ་ནས་དུས་ལ་འཇུག་པའི་དེ་སྒྲ་དེ་ལ་དབྱེ་ན་འདས་དུས་ལ་འཇུག་པའི་དེ་སྒྲ་དང་མ་འོངས་པ་ལ་འཇུག་པའི་དེ་སྒྲ་རྣམ་པ་གཉིས་ཡོད་ཟེར་ད། འདས་ཟིན་པ་གི་དུས་ཚོད་ལ་དེ་སྒྲ་དེ་འཇུག་པ་རེད་མ་འོངས་པའི་དུས་ཚོད་ལ་དེ་སྒྲ་དེ་འཇུག་པ་རེད། དུས་གསུམ་གི་ནང་གི་ད་ལྟ་བ་ལ་དེ་སྒྲ་འདི་གཏན་ནས་མི་འཇུག་པ་ཨོ་ད་དེ་ལྟ་བུ་རེད་འདུག་བརྗོད་ཚུལ་གྱི་དབང་གིས་ཐལ་ཟིན་པ་འདས་ཟིན་པ་ལྟ་བུའི་དུས་ལ་འཇུག་པའི་དེ་སྒྲ་དེ་འདས་དུས་ལ་འཇུག་པའི་དེ་སྒྲའི་མཚན་ཉིད་ཡིན་ཟེར་དཔེར་ན་སྔོན་གྱི་དུས་རབས་དེ་ལ་རང་དབང་གི་ལོ་རྒྱུས་ཡོད།

དུས་ད་ལྟ་བ་ལ་དེ་སྒྲ་འདི་ད་མི་འཇུག་པ་ཡིན་ཟེར་བ་རེད། ད་ལྟ་བ་དེ་ད་འདི་གཏམ་སྨྲ་བ་པོ་གང་ཟག་རང་ཉིད་ལ་ལྟོས་ལེ་ཡིན་ན་ད་ཤིན་ཏུ་ཉེ་བ་གི་དུས་ཚོད་རེད་བ། དེང་དུས་དེ་ལ་འདི་སྨྲ་བ་པོ་གང་ཟག་རང་ཉིད་ལ་ལྟོས་པའི་ཤིན་ཏུ་ཉེ་བ་གི་དངོས་པོ་དང་ཤིན་ཏུ་ཉེ་བ་གི་དུས་ཚོད་དེ་ལ་ཨ་ད་ཁོ་གི་འདི་སྒྲ་འཇོག་གི་ཡོད་པ་ད་དེ་འདྲ་ཅིག་རེད། དཔེར་ན་ད་ལྟ་དུས་འདི་ལ་ང་ཚོས་འབད་བརྩོན་ཟེར་ཡག་ལྟ་བུ། འདི་སྒྲ་སྦྱར་རྒྱུ་མ་གཏོགས་ད་ལྟ་དུས་དེ་ལ་ང་ཚོས་འབད་བརྩོན་ཟེར་ཡག་མཛད་ན་བརྗོད་པ་ཅུང་ཟད་སྐྱོན་ཅན་འདྲ་བོ་འགྱུར་འགྲོ་གི་ཡོད་པ་དེ་འདྲ་ཞིག་རེད་ད། དེ་ཟེར་ན་ད་ད་ལྟ་བ་ལ་དེ་སྒྲ་མི་འཇོག་པ་ཡིན། ད་དེ་གནད་འགག་འདི་ནས་མར་ལ་ཁ་གསལ་ཡོང་གི་འདུག་གཞན་ཡང་དངོས་པོ་དང་དུས་གང་ལ་དེ་སྒྲ་སྦྱར་ཚེ་དངོས་པོ་དང་དུས་དེ་སྨྲ་བ་པོ་ལ་ལྟོས་པའི་ཐག་ཉེ་རིང་གཉིས་ལས་རིང་བ་ལྟ་བུར་སྟོན་འགྲོ་བ་རེད། ད་དེ། དེ་སྒྲ་འདི་ལ་ང་ཚོས་རིང་ཚིག་ཟེར་གི་ཡོད་བ་རེད་ཨང་ད་ཁོ་གི་འདི་སྒྲ་འདི་ལ་ཉེ་ཚིག་ཟེར་གི་ཡོད་བ་རེད་རྒྱུ་མཚན་ག་རེ་རེད་ཟེར་ན། ཐག་རིང་གི་དེ་སྒྲ་དེ། འདི། གཏམ་སྨྲ་བ་པོ་གང་ཟག་རང་ཉིད་ལ་ལྟོས་པའི། རིང་བོའི་དངོས་པོ་ལ་འཇུག་པའི་དེ་སྒྲ། རིང་བོའི་དུས་ཚོད་ལ་འཇུག་པའི། ཕྲད་དེ་འདྲ་ཅིག་རེད་དེ་ཟེར་ན། འདི། རིང་ཚིག་ཟེར་གི་ཡོད་བ་རེད། ཨམ་ད་ཀི་གི་འདི་སྒྲ་འདི་འདྲ་ཅིག་ཡིན་ན་གཏམ་སྨྲ་བ་པོ་གང་ཟག་རང་ཉིད་ལ་ལྟོས་པའི་དེ་ནས་ཐག་ཉེ་བའི་དངོས་པོ་དང་ནི་ཐག་ཉེ་བ་གི་དང་དུས་ཚོད་ལ་འཇུག་པ་གི་ཕྲད་དེ་འདྲ་ཅིག་རེད་དེ་ཟེར་ན་ཨམ་ད་ཀི་གི་འདི་ལ་འདིའི་ཉེ་ཚིག་ཟེར་གི་ཡོད་པ་དེ་འདྲ་རེད་ཀྱི་འདུག་དེ་ཡིན་དུས་གཞན་ཡང་དངོས་པོ་དང་དུས་གང་ལ་དེ་སྒྲ་སྦྱར་ཚེ་དངོས་པོ་དང་དུས་དེ་སྨྲ་བ་པོ་ལ་ལྟོས་པའི་ཐག་ཉེ་རིང་གཉིས་ལས་རིང་བ་ལྟ་བུར་སྟོན་པས་ན་དེ་སྒྲ་ལ་རིང་ཚིག་ཟེར་ཞིང་དངོས་པོ་དང་དུས་གང་ལ་འདི་སྒྲ་སྦྱར་ཚེ་དངོས་པོ་དང་དུས་དེ་སྨྲ་བ་པོ་ལ་ལྟོས་པས་ཐ་སྙད་རང་ཉིད་ལས་ཉེ་བ་ལྟ་བུར་སྟོན་པས་ན་འདི་སྒྲ་ལ། རིང་ཚིག་ཟེར་རིང་ཚིག་ཟེར་ད་དེ་ཡིག་ནོར་རེད་འདུག་འདི་སྒྲ་ལ་ཉེ་ཚིག་ཟེར་བ་ཡིན་ནོ་ཟེར་དགོས་འདུག་ཡིན་ནོ་ཟེར། དེ་ཡང་དཔེར་ན། མི་དེ་ནི་རིག་གནས་ཅན་ཞིག་ཡིན་ལ། མི་འདི་ནི་ཀུན་སྤྱོད་བཟང་པོ་ཅན་ཞིག་ཡིན་ནོ་ཞེས་བརྗོད་ཡོང་དུས་ད་འདི། སྦྱོར་བ་དང་པོ་གི་ནང་ལ་དེ་སྒྲ་དེ་མཐོང་འདུག་སྦྱོར་བ་གཉིས་པ་གི་ནང་ལ་འདི་སྒྲ་དེ་མཐོང་འདུག་བ། དེ་དུས་དེ་སྒྲ་དེ་མི་ཞིག་ལ་འཇུག་གི་འདུག་འདི་སྒྲ་དེ་མི་ཞིག་ལ་འཇུག་གི་འདུག་འདུག་སྟེ་འོན་ཀྱང་དེ་ཁོ་སྐད་ཆ་གི། མ་སྐད་ཆ་གི་བབ་ལ་མར་བརྟགས་ཡོང་དུས་དེ་ལ་དེ་སྒྲ་འཇུག་ས་གི། མི་དེ། སྐད་ཆ་བཤད་མཁན་ཁོ་རང་ལ་ལྟོས་ན་ཅུང་ཟད་ཐག་རིང་ས་ན་ཡོད་པ། འདི་སྒྲ་འཇུག་ས་གི་མི་དེ་སྐད་ཆ་བཤད་མཁན་ཁོ་རང་ལ་ལྟོས་ན་ད་བར་ཐག་ཉེ་ས་ན་ཡོད་པ་ལྟ་བུ་དེ། སྟོན་ཐུབ་པ་ཧོ་ད་འདི་འདྲ་ཅིག་རེད་ད་འདི་ལྟ་བུ་ལ་ཚིག་ཕྲད་ཀྱི་ནུས་པ་ཟེར་བ་རེད། ཞེས་པ་ལྟ་བུར་མཚོན་ན་ཚིག་ཕྲད་མི་འདྲ་བའི་ནུས་པས། དེ་སྒྲ་འཇུག་ཡུལ་གྱི་མི་དེ་སྨྲ་བ་པོ་ལ་བལྟོས་ན་ཡུལ་རིང་བ་ན་གནས་པ་དང། འདི་སྒྲ་འཇུག་ཡུལ་གྱི་མི་དེ་ཡུལ་ཉེ་བ་ན་གནས་པར་སྟོན་པ་འོ་ད་དེ་འདྲ་ཞིག་རེད། དེའི་ཚེ་ན་ད་འདི་སྐད་ཆ་གི་ནང་ལ། དེ་སྒྲ་དང་འདི་སྒྲ་དེ་བེད་སྤྱོད་བྱེད་པའི་གནས་སྐབས་ན། རང་དང་ཐག་རིང་ས་ན་ཡོད་པའི་དངོས་པོ་དེ་ལ་དེ་སྒྲ་སྦྱར། དེ་ལ་བལྟོས་ནས་ཐག་ཉེ་ས་ན་ཡོད་པ་གི་དངོས་པོ་དེ་ལ་འདི་སྒྲ་སྦྱར་དགོས་པ།

ད་འདི་སྐད་ཆ་དང་པོ་གི་སྐད་ཆ་དུམ་བུ་དང་པོ་གི་ནང་ན་དེ་སྒྲ་འདུག། དུམ་བུ་གཉིས་པ་གི་ནང་ན་འདི་སྒྲ་འདུག་དེ་དུས་དེ་སྒྲ་དེ་ལོ་ཞིག་ལ་འཇུག་གི་འདུག་འདི་སྒྲ་དེ་ལོ་ཞིག་ལ་འཇུག་གི་འདུག་འདུག་སྟེ་འོན་ཀྱང་ཁོ་སྐད་ཆ་གི་བབ་ལ་མར་ལ་བལྟས་ཡོང་དུས་དེ་ལ། ལོ་དེ་ལ་བརྡ་སྤྲོད་རིག་པ་ཁྲིད་ཟེར་དུས་དེ་ལ། བརྡ་སྤྲོད་རིག་པ་ཁྲིད་པའི་དུས་དེ། འདི་ཡི། བདག་ཅིག་འདས་ཟིན་པ་དང། དུས་རིང་བ་ཡིན་པ། ལོ་འདི་ལ་སྙན་ངག་ཁྲིད་ཡིན་ཟེར་དུས་འདི་འདི་སྒྲ། སྙན་ངག་ཁྲིད་པའི་དུས་ཚོད་དེ། ད། ཐག་ཉེ་བ་ན་ཡོད་བསྡད་པ། ད་ལྟ་མགོ་ཐོག་ནས་ཤར་བསྡད་པ་གི་དུས་ཚོད་ཅིག་ཡིན་པ་འདྲ་བོ་དེ་སྟོན་ཐུབ་པ་དོན་འདི་རེད་འདུག་ཞེས་པ་ལྟ་བུ་མཚོན་ན་དེ་སྒྲ་འཇུག་ཡུལ་གྱི། ལོ་དེ་སྨྲ་བ་པོ་ལ་ལྟོས་ན་དུས་རིང་བ་དང་འདི་སྒྲ་འཇུག་ཡུལ་གྱི་ལོ། ལོ་དེ་དུས་ཉེ་བར་སྟོན་པ་ལྟ་བུ་ཡིན། རྒྱུ་མཚན་དེས་ཟེར་ན། ད། འདི་དུས་གསུམ་གྱི་ནང་ནས་ལ། ད་ལྟ་བ་ལ་ད་དྲང་པོ་དེ་སྒྲ་དེ་མི་འཇུག་པ་ཡིན། དེ་སྒྲ་གི་ཚབ་ཏུ་ཨ་ནས་ད་གོང་གི་འདི་སྒྲ་འཇུག་པ་འོ་དེ་ལྟ་བུ་ཡིན་ཟེར་བ་རེད་དེ་ནས་དེ་དང་འབྲེལ་ནས། ཡུལ་གྱི་དབང་དུ་བྱས་ལེ་ཡིན་ན་དངོས་པོའི་དབང་དུ་བྱས་ལེ་ཡིན་ན། དེ་ནི་འདི། རྒྱང་ཐག་རིང་བ་ན་ཡོད་པའི་དངོས་པོ་ལ་དེ་སྒྲ་དེ་འཇུག་པ་དང་ད་རྒྱང་ཐག་ཉེ་བ་ན་ཡོད་པའི་དངོས་པོ་སྟོན་པར་བྱེད་པ་ལ་ཨ་ནས་ད་གོང་གི་འདི་སྒྲ་དེ་འཇུག་པ་ཡིན་ཟེར་ནས་གོ་བ་ལེན་དགོས་པ་འོ་ད་དེ་འདྲ་རེད་དེ་དུས། དཔེར་ན། རྒྱ་གར་གྱི་ཡུལ་དེ་ན་ཚ་བ་ཆེ་ཞིང། བོད་ཡུལ་འདི་ན་གྲང་ངར་ཆེ་བའོ་ཟེར། ད་འདི་སྐད་ཆ་གི་རྣམ་པ་ལ་བལྟས་ཡོང་ན། སྐད་ཆ་བཤད་མཁན་གི་གང་ཟག་དེ་བོད་ཡུལ་ན་ཡོད་བསྡད་པ་དེ་གསལ་པོ་ཡིན་པ་རེད། རྒྱུ་མཚན་གང་རེད་ཟེར་ན་ཁོས། རྒྱ་གར་ལ་དེ་སྒྲ་སྦྱར་གི་འདུག་བ། ཐག་རིང་ས་ན་ཡོད་བསྡད་པ། བོད་ཡུལ་ལ་འདི་སྒྲ་སྦྱར་གི་འདུག་བ་དེ་དུས་རང་ཉིད།

ད་ཏག་ཏག་རེད་འདུག་འོན་ཀྱང་ལེགས་བཤད་ལྗོན་དབང་འདི་སུམ་ཅུ་པ་ལས་ཚིག་ཉུང་སྐྱེས་ཡོད་འདུག་པས་དེ་རྒྱུ་མཚན་སྐྱེས་ཡོད་ན་འདི་བསྡུས་འགྲེལ་ཡིན་པ་རེད་དམ། ཡང་ན། ད་ལྟའི་སྐད་སྟངས་ལྟར་བསྡུས་འགྲེལ་ཡིན་པའི་རིགས་པ་དང་འདི། ལེགས་བཤད་ལྗོན་པའི་དབང་པོ་འདི་ལུང་སྟོན་པ་རྩ་བ་སུམ་ཅུ་པ་གི་འགྲེལ་པ་རེད་དེ་འོན་ཀྱང་ཁོ་རང་རྩོམ་ལུས་ཚིག་ལྷུག་མ་མ་རེད་ད་རྩོམ་ལུས་ཚིག་ལྷུག་མ་གི་སྒོ་ནས་བརྩམས་ན་གཞུང་འདི་ལས་ཀྱང་མང་པོ་མང་པོ་ཞིག་ཡོང་གི་རེད། རེད་དེ་འོན་ཀྱང་འདི་རྩོམ་ལུས་ཚིགས་བཅད་ཀྱི་རྣམ་པར་གསལ་ནས། མཛད་ནས་བརྩམས་ཡོད་པའི་ཆ་ནས་ལ། དེ་ནས་འདི། གཞུང་ཚད་ཧ་ཅང་གི་ཉུང་བ་རྩ། ལུང་སྟོན་པ་རྩ་བ་སུམ་ཅུ་པ་ལས་ཀྱང་ཉུང་བ། དེ་འདྲ་ཅིག་རེད་འདུག་དེ་ནས་ཁོང་གིས་འདི་སྡོམ་ཚིག་འདི་རྩོམ་པའི་གནས་སྐབས་ན་ཡང། ཚིག་གི་ལོ་མས་མ་བསྒྲིབས་ཤིང་དོན་གྱི་འབྲས་བུ་གཡུར་ཟ་བའི། ལེགས་བཤད་ལྗོན་པའི་དབང་པོ་འདི་དབྱངས་ཅན་གྲུབ་པའི་རྡོ་རྗེས་སྤེལ་གསུངས་འདུག་བ། དེ་འདྲའི་བཅས་ཀྱི་ཚིག་གི་ལོ་མ་མང་པོ་མང་པོ་དག་མ་ལ། མ་བསྒྲིབས་པར། དེ་ནས་གཙོ་བོ་ད་བརྗོད་བྱའི་དོན་དེ། ཁ་གསལ་པོ། དོན་རྒྱས་པ་གི་སྒོ་ནས་ཤེས་ཐུབ་པ་གང་ཞིག་ལ། རྗོད་བྱེད་ཀྱི་ཚིག་དེ་མ་ལ་ཚིག་ཉུང་ངུར་གཏོང་ཐུབ་པ། དེ་འདྲ་གི་སྒོ་ནས་བརྩམས་ཡོད་པ། རེད་འདུག་ད་དེའི་རྒྱུ་མཚན་གྱིས། དེ་ནས། རྩ་བ་དང་འགྲེལ་པ་གཉིས། འགྲེལ་པ་དེ་དག་གཞུང་ཚིག་ཉུང་བསྡད་པ། འདི་འདྲ་རེད་འདུག་འོན་ཀྱང། ཁ་གསལ་གཞི་དང་དོན་རྒྱས་གཞི་གི་ཆ་ནས་བསམ་བློ་བཏང་ན་ལུང་སྟོན་པ་རྩ་བ་སུམ་ཅུ་པ་དང་ལེགས་བཤད་ལྗོན་དབང་གཉིས་ལེགས་བཤད་ལྗོན་དབང་འདི་ཉིད་ཁ་གསལ་བ་དང་ནང་དོན་རྒྱས་པ་འོ་ད་དེ་འདྲ་ཞིག་རེད་འདུག་ཟེར་ནས་ཞུ་བ་ཡིན། དེ་ནས་ཁ་རྩང་ང་ཚོས་གོང་དུ་ན་ལ་གཅིག། བསམ་བློ་བཏང་ས་གི་གཞི་འདྲ་བོ། དྲི་བ་གཅིག་བཏང་པ་ཡིན་པ། ལུང་སྟོན་པ་རྩ་བ་སུམ་ཅུ་པའི་ནང་ན་ཨཱ་ལི་ཕྱིས་ནས་གཉིས་པ་སྦྱར་ཚིག་རྒྱན་གཉིས་དང་སྡུད་པར་འགྱུར་རོ་གསུངས་འདུག་པར་འདིའི་གི་འགྲེལ་བྱེད་ཀྱི་ལེགས་བཤད་ལྗོན་དབང་གི་གཞུང་ཚིག་དེ་ག་རེ་རེ་ངོས་བཟུང་མཛད་དུས། འདི་ན་ཕྲད་ཀྱི་ངོས་བཟུང་དུ་ཀྱང་འང་ཡང་གསུམ་རྒྱན་སྡུད་དེ་ག་ས་ག་ད་བ་ས་དྲག་མཐར་ཀྱང་ང་ན་མ་ར་ལ་མཐར་ཡང་འ་དང་མཐའ་མེད་འང་དང་ཡང་གསུངས། ངོས་འཛིན་དེ་འདྲ་བྱས་འདུག་ད་འདི་ཧ་ཅང་འགྲིག་འདུག་ད་འདི་འདྲ་བྱས་ནས། ལུང་སྟོན་པ་རྩ་བ་སུམ་ཅུ་པ་གི་ནང་གི་ཚིག། དང། དེ་ནས་དེའི་གི་དགོངས་པ་འགྲེལ་བྱེད་ཀྱི་ལེགས་བཤད་ལྗོན་དབང་གི་ཚིག་གཉིས་པོ་ཕན་ཚུན་རྩ་འགྲེལ་ཟེར་ནས་སྦྲག་ཤེས་པ་དང་རྩ་འགྲེལ་ཟེར་ནས་སྡེབ་ཤེས་པ་དེ་ཧ་ཅང་གི་གལ་ཆེ་བ་རེད་དེ་འདྲ་ཚོས་སྡེབ་ཐུབ་པ་ཡིན་ན་ད་ལེགས་བཤད་ལྗོན་དབང་གི་རྩ་ཚིག་འདི་ཉིད་ཀྱིས་ལུང་སྟོན་པ་རྩ་བ་སུམ་ཅུ་པ་གི་དགོངས་པ་གསལ་བར་འགྲེལ་ཐུབ་པ། འོ་དེ་ནས་ལུང་སྟོན་པ་རྩ་བ་སུམ་ཅུ་པ་གི་བརྗོད་དོན་དེ་ཡང་བློ་ངོ་ལ་ད་བརྟན་པོར་འཛིན་ཐུབ་པ། དེ་འདྲ་གི་ཕན་ཐོགས་འདུག་ཟེར་ནས་ཞུ་བ་ཡིན། དེ་ནི་ད་འདིའི་སུམ་ཅུ་པའི་གཞུང་གི་ནང་ན་ལ་རྗེས་འཇུག་ལ་ལྟོས་པའི་ཕྲད་རྣམ་དབྱེ་དང་བཅས་པ་བཤད་པ་ཞེས་པའི་ས་ཁུལ་དེའི་ནང་ན་ལ་དེ་ད་རྣམ་དབྱེ་གཉིས་པ་དང་བཞི་པའི་ཁྱད་པར་དེ་ཏོག་ཙམ་དཀའ་ས་རེད་འདུག་དེ་ནས་རྣམ་དབྱེ་དེ་གཉིས་ཀྱི་ལ་དོན་གྱི་འཇུག་ཚུལ་དེ་ཡང་ཏོག་ཙམ་དཀའ་ས་ཅིག་ངོས་འཛིན་འདྲ་བོ་ཏོག་ཙམ་དཀའ་ཟེར་ནས་ཞུས་པ་རེད། རྗེས་འཇུག་ལ་མི་ལྟོས་པའི་ཕྲད་རང་དབང་ཅན་བཤད་པ་ཞེས་པ་འདི་གི་ནང་ན་ལ་དེ་དེ་དག་གི་འཇུག་པ་དེ་ཡང་ཅིག་ངོས་འཛིན་ཅུང་ཟད་དཀའ་ས་འདྲ་བོ། དེ་འདྲ་འདྲ་བོ་ཅིག། ཡིན་པར་ངོས་འཛིན་བྱེད་ཀྱི་འདུག་མདོ་དུ་འོང་ཆེད་ད་དང་པོ་སློབ་ཁྲིད་ལ་གཟབ་ནན་བྱས་ནས་ཉན་དེ་ནས་ཡང་ནས་ཡང་དུ་ད་འགྲེལ་པ་ལ་དཔེ་ལྟ་ཡང་ནས་ཡང་དུ་གཟིགས་དེ་ནས་དཔེ་ཆ་གཞན་དག་གསུམ་པའི་བར་གྱི་གཞུང་གཞན་དག་ཁ་གསལ་བ་གོ་བདེ་བ་གི་དཔེ་ཆ་གཞན་དག་ལ་ཡང་ཡང་ནས་ཡང་དུ་བལྟས་ན་ད་འདི་ཚོ་ཧ་ཅང་གི་གོ་དཀའ་མོ་ཤེས་དཀའ་མོ་དེ་འདྲ་གང་ཡང་མ་རེད་ད་སྤྱིར་བཏང་ཤེས་བྱ་ཙམ་མོ་སླ་མོ་གི་གྲས་དེ་འདྲ་རེད་བསྡད་འདུག། རེད་བསྡད་འདུག་པས་འོན་ཀྱང་ཡང། གཟབ་ནན་འདྲ་བོ་དང་བརྩོན་པ་འདྲ་བོ་དེ་མ་བརྒྱབ་པ་ཡིན་ན། ཡང། ཅུང་ཟད་ཤེས་དཀའ་བ། དེ་འདྲ་རེད་བསྡད་འདུག་དེ་འདྲ་ཡིན་དུས་དེ་ལ་རྣམ་པ་ཚང་མ་གི། དེ་ནས་ཡི་གེ་ཚོ་ཆགས་འདི་ལ་ད། དེ། སློབ་ཁྲིད་ཀྱི་གྲས་དེ་ཡག་པོ་ཉན་ཟིན་པའི་རྗེས་སུ་ལ། དེ་ནས་དཔེ་ལྟ་ཡག་པོ་བྱེད་རྒྱུ་དེ་ཧ་ཅང་གི་གལ་ཆེ་བ་རེད། དེ་ནས་དཔེ་ལྟ་བྱེད་པའི་གནས་སྐབས་ན་ཡང་ད་ཁྲིད་བྱ་གི་གཞུང། དེ་ཉིད་ལ་ལྟ་རྒྱུ་དེ་གཙོ་བོ་རེད་དེ་ནས་དེ་དང་འབྲེལ་ཡོད་ཀྱི་གཞུང་ཡིན་མིན་ཐམས་ཅད་ཟུར་བལྟས་བྱེད་རྒྱུ། དེ་འདྲའི་ལྟ་རྒྱུ་ཉིས་ཚོགས་ཤིག་གི་སྒོ་ནས་འགྲོ་དགོས་པ་དེ་འདྲ་རེད་བསྡད་འདུག་དེ་ནས་ཁྱད་པར་དུ་སྐབས་ཐོག་གི་ཁྲིད་བྱ་གི་གཞུང་དེ་ཉིད་ཀྱང། ད་གདོད་ནས་ང་ཚོས་འདིར་ལེགས་ཤིང་གཞུང་གི་རྣམ་བཤད་བློ་གསལ་འཇུག་ངོགས་འདྲ་བོ་ཅིག་ཡིན་ན་མགོ་ནས་མར་ལ་ད་ཉི་མ་མང་པོ་གི་གོང་རོལ་ནས་ཁྲིད་ཟིན་པ་རེད་བ། ཉི་མ་མང་པོའི་གོང་རོལ་ནས་ཁྲིད་ཟིན་པ་དེ་ཚོ་ལ་ད་ཡར་ལ་དེ་རིང་ཁ་སང་ཡར་ལ་འགྲོ་རྒྱུ་བྱས་ནས་དེ་ནས་མགོ་ནས་མར་ལ་ཡང་བསྐྱར་དུ། མར་ལ་བསྐྱར་ལྟ་བྱེད་རྒྱུ་བྱེད་སྲོལ་ཞིག་ཡོང་བ་ཡིན་ན་དེ་ནི་ཧ་ཅང་གི་ད་དེ་ཡི་བློ་སྐྱེད་ཆེན་པོ་ཡོད་བསྡད་པ། སྔར་མ་ཤེས་པའི་དོན་མང་པོ་ཅིག་གསར་དུ་ཤེས་པར་འགྱུར་བ་སྔར་མ་གོ་བའི་དོན་མང་པོ་ཅིག་གསར་དུ་གོ་བར་འགྱུར་བ་དང་ནི། སྔར་གོ་ཟིན་པ་གི་ནང་དོན་དེ་ཚོ་ཡང་སེམས་ངོ་ལ་ཅིག་གི་བརྟན་པོ་དང་གསལ་པོ་ངེས་ཐུབ་པ་ལ་ཕན་ཐོགས་ཧ་ཅང་ཡོད་བསྡད་པ། འོ་ད་དེ་འདྲ་འདྲ་བོ་ཅིག་རེད། དེ་བྱས་ན་ད་སྐབས་ཀྱི་ཁྲིད་བྱ་གི་གཞུང་གང་ཡིན་པ་དེ་ཉིད་ལ་ཆ་མཚོན་ལ་ཡང་ན་ད་ཉི་མ་སྔོན་མ་སྔོན་མ་རྣམས་ཀྱི་སྐབས་སུ་ལ་ཁྲིད་ཟིན་པ་དེ་ཚོ་ད་སྐབས་དེ་དུས་ཅིག་བལྟས་ཡོད་རེད་སྐབས་དེ་དུས་ཅིག་ཉན་བཞག་ཡོད་རེད་དེ་ཙམ་གྱིས་ཆོག་རྒྱུ་འདྲ་བྱས་ནས་དེ་ནས་ཡར་ལ་བསྐྱར་ལྟ་བྱེད་རྒྱུ་འདྲ་བོ། གཏན་ནས་མ་བྱས་ནས་ཕར་ལ་བསྐྱུར་འཇོག་རྒྱུ་དེ་འདྲ་མ་ཡིན་པར། དེ་ནས་མགོ་ལ་ཡར་ལོག་ནས་དེ་མགོ་ནས་མར་ལ་ཡང་ཡང་བསྐྱར་དུ་གཅིག་དཔེ་ལྟའི་ཐེངས་གཉིས་པ་དང། དཔེ་ལྟའི་ཐེངས་གསུམ་པ་དག་བྱས་ནས་མར་ལ་ཡོང་བ་ཡིན་ན། དེ་ནས་ལྷག་པར་དུ་ཡང་ད་འདི་བློ་སྐྱེད་ཆེན་པོ་ཡོད་བསྡད་པ་ད་དེ་འདྲ་རེད་བསྡད་འདུག། དེ་འདྲ་རེད་བསྡད་འདུག་ད་དེ་ང་ཚོ་སངས་རྒྱས་པའི་གཞུང་ལ་སྦྱང་བ་ཁ་རྐྱང་པ་མ་རེད་ད་སྤྱིར་བཏང་གཞུང་གང་དང་གང་ལ་སྦྱང་བ་བྱེད་ལ་ཡང་ན། དེ་ནས་གཞན་དེའི་སློབ་དཔོན་དང་དགེ་རྒན་གྱི་ཁྲིད་བྱ་གི་རྩ་གཞུང་དེ་ལ་ཆ་མཚོན་ལ་ཡང་ན་ད་ཉི་མ་སྔ་མ་སྔ་མ་རྣམས་ཀྱི་སྐབས་སུ་ཁྲིད་ཟིན་པ་དེ་ཚོ་དེ་ནས་སྐབས་དེ་དུས་ཅིག་བལྟས་ཡོད་པ་དང་སྐབས་དེ་དུས་ཅིག་དཔེ་ཀློག་གཟབ་ནན་འདྲ་བྱས་ཡོད་པ་དེ་ཙམ་གྱིས་ཅིག་བློ་ཡིད་ཚིམ་པར་བྱས་ནས་དེ་ནས་ཅིག་བསྐྱར་ལྟ་མ་བྱས་ནས་བསྐྱུར་འཇོག་རྒྱུ་འདྲ་བོ་ད་དེ་འདྲ་མ་བྱས་ནས་དེ་ནས་ཡང་བསྐྱར་དུ་མགོ་ལ་ཡར་ལ་སོང་ནས་ད་འདིའི་དཔེ་ཀློག། ཐེངས་གཉིས་པ་དང་བསྐྱར་དུ་ཐེངས་གསུམ་པ་འདྲ་བོ་དེ་འདྲ་ཟེར་ནས་མར་ལ་ཡོང་བ་ཡིན་ན་ད། ཧ་ཅང་གི་ད་དེ་བློ་སྐྱེད་ཆེ་བ་ཕན་ཐོགས་ཡོད་པ། དེ་འདྲ་རེད་དེ་འདུག་དེ་ཡིན་དུས་དེ་ལ་རྣམ་པ་ཚང་མ་གི་དེབ་ཀློག་གི་སྒོ་ནས་ལ་ད། དཔེ་ཀློག་གི་སོགས་ནས་ལ་ད་ཧ་ཅང་གི་གཟབ་ནན་དང་བརྩོན་པ་བྱེད་རྒྱུ་དེ་ཅིག་གལ་ཆེ་བ་དེ་འདྲ་ཅིག་རེད་ཟེར་ནས་ཞུ་བ་ཡིན།